ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་གསུམ་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅུ་དགུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་འབྲོམ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་མཁར་རྩེ་གཤམ་ལྗོངས་སུ་དད་ལྡན་མི་མང་ལ་བཀའ་སློབ་སྩལ་སྐབས་མགོན་པོ་མཆོག་གིས་སེམས་བཟང་པོ་བྱ་དགོས་པ་དང་སེམས་ལ་ཞི་བདེ་བྱུང་ན་བདེ་སྐྱིད་ངོ་མ་དེ་ཡོང་གི་རེད་ཅེས་བཀའ་སྩལ་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཕྱི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་བལ་ཡུལ་ནང་གི་ཆོས་དད་རང་དབང་གི་གནས་བབ་སྐོར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་བལ་ཡུལ་ནང་གི་བོད་མི་ཚོའི་ཆོས་དད་རང་དབང་སོགས་ཀྱི་སྐོར་ཡང་བཀོད་གནང་བ་འདིའི་ཐད་བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ནང་ཕྱག་ལས་གནང་མཁན་བོད་རིགས་བཟང་པོ་ལགས་སུ་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གྱི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་མཁར་རྩེ་གཤམ་ལྗོངས་སུ་དད་ལྡན་མི་མང་ལ་བཀའ་སློབ་སྩལ་བའི་སྐབས

ཨེ་ནི་ཤི་བའི་ཁུ་རྡུལ་ལས། དངོས་གནས་དྲང་གནས་ཀྱི་བརྩེ་བ་དང་ལྡན་པའི་མི་དེ་ཚོས་མཐའ་སྐོར་བྱས། དེ་འདྲའི་གི་བའི་གཅིག་གིས་གཅིག་གི་བརྩེ་བའི་གཅིག་གི Atmosphere དེ་ཡོད་པའི་ཐོག་ནས་ཨེ་ནི་གྲོངས་པ་ཡིན་ན་སེམས་ལ་ཞི་བདེ་ཡོང་གི་རེད་པ། ཨེ་ནི་ཆོས་ཕྱོགས་ཐོག་ནས་སྐད་ཆ་བཤད་པ་ཡིན་ན་དེས་ལས་བཟང་པོ་ཞེ་པོ་ཅིག་བསགས་ཀྱི་ཡོད་རེད། ཨེ་ནི་དེས་ཚེ་རབས་ནས་ཚེ་རབས་ཕན་ཐོགས་ཡོང་དེ་ཡག་རེད།

ལོ་དང་ཟླ་བ་སྦྲེལ་ནས་ཐོས་བསམ་བཏང་ནས་བྱེད་ཀྱི་ཡིན་ན། བཅོམ་ལྡན་འདས་ཁོ་རང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། དེ་ནས་ལོ་དྲུག་དཀའ་སྤྱད་མཛད། མཐར་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་པ་རེད་ང་རང་ཚོ་ཡང་དེ་དེ་བཞིན་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། བཅོམ་ལྡན་འདས་ཀྱི་ད་རྗེས་སུ་འབྲངས་ནས་འགྲོ་གི་ཡོད་པ་ཡིན་དུས་ཙ་ན། ད་བསླབ་པ་གསུམ་གྱི་ལམ་ཉམས་ལེན་ཡག་པོ་ཅིག་བྱས་ནས། ཨེ་ནི། སྟོན་པའི་རྗེས་འབྲང་རྣལ་མ་གཅིག་ཡོང་ཡ་ཨེ་ནི་ཚང་མས་འབད་བརྩོན་གནང་རོགས་གནང།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཁལ་རྩེ་གཤམ་ལྗོངས་སུ་བཀའ་དབང་བཀའ་ཆོས་ཀྱི་མཛད་འཕྲིན་བསྐྱང་རྒྱུ་ནི་ད་ལན་ཐོག་མ་ཆགས་ཀྱི་འདུག་པས་ད་ལན་འདི་ག་རླུང་འཕྲིན་ཁང་ནས་ས་གནས་ཀྱི་ཡུལ་མི་ཁག་ཅིག་ལ་ཁོང་རྣམ་པའི་ཚོར་བ་དྲིས་པ་དང་གསན་གཟིགས་གནང་བར་ཞུ། ཐོག་མར་ཁལ་ཚི་གཤམ་ལྗོངས་ནས་ཡིན་པ་ཨ་མ་ཚེ་དབང་སྒྲོལ་མ་ལགས་ཀྱིས། སྐྱིད་པོ་ཨ་རམ་རྨ་ན་ཚང་མ་དགའ་རུང་བསམ། ང་ཚོ་གཤམ་མ་ཚང་མའི་བསོད་བདེ་ལ་རྒྱལ་བ་རིན་པོ་ཆེ་མཆོག་དེ་ལ་ཕེབས་པ་སྐྱིད་པོ་དཔེ་བྱུང་སོང་སྔོན་མ་དེ་ལ་ཐང་ཡོད་ས་དང་ཡིད་བཞིན་ནོར་བུ་ཡི་ཕོ་བྲང་བསྒྱུར་བ་ལ་དེ་ལས་ཡག་པ་ཅི་ཡོད་རེད། ལ་དྭགས་གཤམ་ལྗོངས་ནས་ཡིན་པ་ཚེ་དབང་ནོར་བུ་ལགས་ཀྱིས། དེ་སྔོན་གཤམ་མ་ཚང་མ་མཆོག་དེ་བོད་མི་སེམས་པ་སྐྱིད་པོ་དང་ཨ་ནི་སེམས་པ་ཚེ་རབས་ཚེ་རབས་ལས་ང་ཚོ་བསོད་བདེ་བསགས་ནས་སྐུ་མདུན་ཕེབས་པ་དེ། མི་མང་གི་ཕྱོགས་ནས་ད་དུང་སྐུ་མདུན་ལོ་རྗེས་མ་ཕེབས་པ་གྱི་སྨོན་ལམ་དང་གསོལ་བ་སྨོན་ལམ་བརྒྱབ་རྒྱུ་ཡིན་ཐུགས་རྗེ་ཆེ། ལ་དྭགས་ས་གནས་སུ་བླ་ཆེན་སུ་ཞིག་ཕེབས་ན་ལྷ་རྔ་ཕུལ་སྲོལ་ཡོད་པས་དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་དུ་ལྷ་རྔ་ཕུལ་རྒྱུ་ཐོབ་པས་ཚེ་རིང་རྡོ་རྗེ་ལགས་ཀྱིས། རྒྱལ་བ་ཡིད་བཞིན་ནོར་བུ་ངང་ནས་ནམ་མཛད་ན། སྐྱིད་པོ་དཔེ་ཚོར་གྱི་འདུག་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ལ་བཞུགས་ཡོད་པ་ཙམ་གྱིས་སེམས་སྐྱིད་པོ་འདུག་ད་དངོས་སུ་མདུན་ལ་ཕེབས་དུས་སེམས་གཙང་མ་དང་སྐྱིད་པོ་དཔེ་འགྱུར་གྱི་འདུག་རང་གི་མགོ་ཡི་སྟེང་གསེར་བཞག་པ་ལས་སྐུ་མདུན་མདུན་ལ་མཇལ་ན་སེམས་དགའ་བོ་འདུག་སྔོན་མ་རྒྱལ་བ་རིན་པོ་ཆེ་མཆོག་ཝ་ཁ་མུལ་པེག་ཕོ་དཀར་རྫོང་ས་གནས་ལ་ཕེབས་དུས་ལྷ་རྔ་ཕུལ་རྒྱུ་ཐོབ་བྱུང་སྔོན་མ་དུས་སུ་ང་རང་དང་ངའི་པ་ལགས་ལས་མེད་ཡང་ད་ལན་གོ་སྐབས་བསྐྱར་དུ་བྱུང་བར་སྐྱིད་པོ་དཔེ་ཚོར་གྱི་འདུག། ཡང་སང་ཉིན་ཕྱི་ཟླ་བརྒྱད་པའི་ཚེས་བཅུ་དགུའི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་གནས་སུ་སྒྲོལ་དཀར་གྱི་ཚེ་དབང་བཀའ་དྲིན་སྩལ་རྒྱུ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་ཁལ་ཙེ་ཟེར་ཏང་གསུང་ཆོས་ར་བ་ནས་སྙན་སྒྲོན་ཞུ་གི་ཡོད། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་གཏན་འབེབས་ཐུབ་པ་དེས་མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་གནང་སྟངས་སོགས་ཀྱི་དཀའ་ངལ་ལ་གདོང་ལེན་གནང་ཕྱོགས་ཁ་ཇེ་གསལ་དུ་བཏང་ཡོད་པའི་སྐོར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་འདི་གར་རླུང་འཕྲིན་ཁང་ལ་གསལ་སྟོན་གནང་འདུག། ཉེ་བའི་ཆར་སྤྱི་ཟླ་བརྒྱད་པའི་ཚེས་བདུན་ནས་བཅུ་གཅིག་བར་རྒྱ་གར་རྒྱལ་ས་ལྡི་ལིར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་བྱུས་དང་བོད་དོན་ཞུ་སྐུལ་ལས་དོན་གནང་ཕྱོགས་ཀྱི་ཚོགས་འདུ་བསྐོང་ཚོགས་གནང་སྟེ་རྒྱ་གར་གྱི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་དང་ཆབ་སྲིད་བློ་འདོན་པ། རྒྱ་གར་ཕྱི་སྲིད་དྲུང་ཆེ་ཟུར་པ་དང་ཆེད་ལས་མི་སྣ་སོགས་གདན་ཞུས་ཀྱིས་བོད་དོན་གོ་རྟོགས་སྤེལ་གནང་རེས་དང་རྒྱུས་ལོན་གནང་རེས་སོགས་ཀྱི་ཐོག་ནས་སྤྱི་འཐུས་ནང་ཁུལ་ལའང་ཚོགས་ཆུང་ཆ་བགོས་ཀྱིས་ལག་ལེན་བསྟར་ཕྱོགས་གོ་བསྡུར། སྙན་ཐོ་ཁག་ཁ་ཤས་བཏོན་ཡོད་པ་དང་འབྲེལ། མཐའ་དོན་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་སྤྱི་འཐུས་རྒྱུན་ལས་ཀྱིས་གཏན་ལ་ཕབ་སྟེ་ཚོགས་འདུ་དེར་ཡོངས་བསྒྲགས་གནང་བ་དེ་གྲོས་ཚོགས་ཀྱི་ལས་དོན་གནང་ཕྱོགས་ཁ་གསལ་བོ་དང་མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་ལ་སྐུ་ངལ་འཕྲད་སྐབས་གདོང་ལེན་གནང་ཕྱོགས་ཁ་ཇེ་གསལ་དུ་གྱུར་ཡོད་པ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག།
ད་ཡིག་ཆ་འདི་ཅིག་ཁ་གསལ་བོ་འདྲ་བོ་ཞིག་ཆགས་བསྡད་རེད་ད་ང་ཚོ་གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་འདི་ཅིག་ཁ་གསལ་བོ་དང་ཨ་ནི་ཕྱི་གསལ་ནང་གསལ་དང་ད་ད་ནི་ང་ཚོ་སྤྱི་ཚོགས་ནང་ལོགས་རེད་མ་འོངས་པ་ག་རེ་ང་འཐབ་འཐབ་རྩོད་ཀྱི་ད་ཞུ་སྐུལ་བྱེད་སྟངས་རེད་དེ་ཚོ་ཐོག་ལ་ང་ཚོ་གདོང་ལེན་བྱེད་དཀའ་ངལ་འཕྲད་པ་འདི་གདོང་ལེན་བྱེད་ཕྱོགས་ཀྱི་ཐོག་ནས་འོང་དེ་ཅིག་བྱས་ནས་ག་རེ་ཟེར་རེད་ཁ་གསལ་བོ་གཏོང་ཡ་འདྲ་བོ་ཞིག་རེད་དེ་རེད་ད་གཙོ་བོ་དེ་ང་ཚོ་ཕུགས་དམིགས་ཟེར་ཡག་གཅིག་དང་ད་རྩ་བའི་ཟབ་ཆོས་འདྲ་ན་ཕུགས་དམིགས་ཟེར་ཡག་གཅིག་དང་ཨ་ནི་སྒྲུབ་གཞི་གི་དོན་ནི་རྩ་དོན་གཙོ་བོ་ནི་ཐབས་ཇུས་ཀྱི་འཆར་གཞི་གཅིག་ཨ་ནི་ཐབས་ཇུས་འཆར་གཞི་དེ་ལག་བསྟར་བྱེད་ཕྱོགས་ཀྱི་ད་ང་ཚོ་ལག་ལེན་འཆར་འགོད་ཟེར་ནས་དེ་འབྲེལ་གྱི་ཐོག་ནས་ང་ཚོ་ཡིག་ཆ་དེ་གཏན་འབེབས་གནང་ཡོད་རེད།
གཞན་ཡང་ཁོང་གིས་ཡིག་ཆ་དེ་ནི་རྩ་བའི་ད་ལྟའི་བར་སྤྱི་འཐུས་ལྷན་ཚོགས་ཀྱིས་ཕལ་ཆེ་བ་ལག་ལེན་བསྟར་གནང་བཞིན་ཡོད་པ་དང་ཡིག་ཆ་དེའི་བྱུང་ཁུངས་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གྲོས་ཚོགས་ཀྱི་འགན་དབང་དང་འབྲེལ་ཡོད་རྣམས་ཕུགས་དམིགས་ཁ་གསལ་བཟོས་ནས་ཐབས་ཇུས་ཀྱི་ལག་ལེན་བསྟར་ཕྱོགས་ནང་གསེས་ལྔ་དྲུག་རེ་གཏན་ལ་ཕབ་ཡོད་པ་འགྲེལ་བརྗོད་གནང་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་ཇུས་འཆར་གཞིའི་ཡིག་ཆ་དེ་གཙོ་བོ་སྡེ་ཚན་མི་འདྲ་བ་ཁག་གསུམ་བཟོས་ཏེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རྩ་འཛིན་ལམ་སྟོན་དང་ཐབས་བྱུས་དམིགས་ཡུལ་ལག་ལེན་འཆར་འགོད་བཅས་ཡིན་པ་རེད། འདན་མ་ཚང་དཔལ་མོ་ཚེ་རིང་ལགས་རྒྱ་གར་བྱང་ཤར་རྡོ་རྗེ་གླིང་ཁུལ་གྱི་ས་གནས་འགོ་འཛིན་པ་གསར་པར་བསྐོ་བཞག་གནང་འདུག་རྡོ་རྗེ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་བརྒྱད་པའི་ཚེས་བཅུ་དྲུག་དང་བཅུ་བདུན་གཉིས་རིང་རྡོར་གླིང་ས་གནས་འགོ་འཛིན་གསར་རྙིང་བར་ལས་ཁུར་རྩིས་སྤྲོད་རྩིས་ལེན་གནང་བ་དང་སྤྲོད་དཔང་ཀ་སྦུག་ས་གནས་འགོ་འཛིན་ཀརྨ་དགེ་ལེགས་ལགས་གཙོ་ཞུགས་ཐོག་རྡོ་རྗེ་གླིང་ཁུལ་གྱི་ས་གནས་འགོ་འཛིན་གསར་རྙིང་འདན་མ་ཚང་དཔལ་མོ་ཚེ་རིང་ལགས་དང་ཕུན་ཚོགས་སྟོབས་རྒྱལ་ལགས་གཉིས་བར་གཞུང་གི་རྩིས་སྤྲོད་ཀྱི་མཛད་སྒོ་ཚོགས་གནང་འདུག་དེ་ནས་ཉིན་རྒྱབ་ཏུ་འགོ་འཛིན་གསར་པ་འདན་མ་ཚང་དཔལ་མོ་ཚེ་རིང་ལགས་ཀྱིས་འཇམ་དབྱངས་རིག་གཞུང་གཅེས་འཛིན་ཁང་དུ་གཟིགས་སྐོར་དང། ཚོགས་པའི་ཨར་ལས་གསར་རྒྱག་གི་ཚོགས་མི་དང་རང་འཚོ་བཟོ་གྲྭའི་ལས་གཞི་འགྲོ་མུས་ལ་གཟིགས་སྐོར་གནང་འདུག་མཛད་སྒོའི་ཉིན་གཉིས་པ་ཚེས་བཅུ་བདུན་གྱི་ཉིན་མོར། རྡོ་རྗེ་གླིང་གི་ས་ཁུལ་ནང་ས་གནས་འགོ་འཛིན་གསར་རྙིང་གཉིས་ནས་བོད་གཞུང་དཔོན་རིགས་དང་དམངས་ཁྲོད་སྤྱི་ཚོགས་ཚོགས་པའི་འཐུས་མི་ལས་གྲུབ་པའི་འདུ་ཚོགས་ཐོག་གཏམ་བཤད་གནང་བ་དང་དེའི་སྐབས་སུའང་ཀ་སྦུག་ས་གནས་འགོ་འཛིན་ཀརྨ་དགེ་ལེགས་ལགས་ཕེབས་གནང་ཡོད་པ་རེད། རྣམ་པ་ཚོ་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་ཨ་རིའི་མཁའ་དབྱིངས་ལས་གཞི་ཁག་ལ་ཕྱིའི་རྒྱལ་ཁབ་ཀྱིས་བར་འཛུལ་བྱས་ཏེ་ཞིབ་འཇུག་དང་ཚོང་ལས་ཀྱི་གསང་བ་རྐུ་འཁྱེར་བྱ་རྒྱུའི་ཉེན་ཁ་ཆེན་པོ་ཡོད་པར་བརྟེན་ཨ་རིའི་མཁའ་དབྱིངས་ལས་གཞི་ཁག་ལ་དགོས་ངེས་ཀྱི་སྲུང་སྐྱོབ་གནང་དགོས་པའི་ཉེན་བརྡ་བཏང་གནང་འདུག། ཕྱི་ཕྱོགས་ཀྱི་སོ་ཉུལ་ལས་དོན་བཀག་འགོག་གདོང་ལེན་གནང་མཁན་ཨ་མི་རི་ཀའི་གསང་བའི་ལས་བྱེད་པས་རོའི་ཏེར་གསར་ལས་ཁང་ལ་གསུངས་ན། འཕེལ་རྒྱས་ཆེན་པོས་འགྲོ་བཞིན་པའི་ཨ་མི་རི་ཀའི་དཔལ་འབྱོར་ལ་ཕྱི་ཕྱོགས་ནས་ཉེན་ཚབས་ཆེན་པོ་ཡོད་པ་དང་སོ་མྱུལ་བྱེད་མཁན་གཙོ་བོ་རྒྱ་ནག་དང་ར་ཤི་ཡ་གཉིས་ཡིན་པར་ངོས་འཛིན་གནང་འདུག་རྒྱ་ནག་དང་ར་ཤི་ཡ་གཙོས་པའི་གསང་བའི་ལས་ཁུངས་ཆེ་ཁག་གིས་ཨ་མི་རི་ཀའི་ཞིབ་འཇུག་དང་ཚོང་ལས་གསང་བ་རྐུ་འཁྱེར་བྱས་པ་དང་དྲ་རྒྱའི་འཇབ་རྒོལ་བྱས་པ་དང་རྒྱལ་ཁབ་ཁག་གཞན་མཉམ་ཟུང་འབྲེལ་བྱས་རྐྱེན་སོ་སོའི་རྒྱལ་ཁབ་ཀྱི་མཁའ་དབྱིངས་ལས་འཆར་གོང་འཕེལ་གཏོང་འཆར་ཡོད་སྐོར་ཨ་མི་རི་ཀའི་གསང་བའི་ལས་ཁུངས་ཨེཕ་བྷི་ཨའི་དང་ཨེན་སི་ཨེས་སི་ཞེས་པའི་ཨ་རིའི་རྒྱལ་ཡོངས་ཀྱི་ཕྱི་ཕྱོགས་ཀྱི་སོ་མྱུལ་འགོག་ཐབས་དང་བདེ་འཇགས་ལྟེ་གནས་ཁང། དེ་བཞིན་ཨ་མི་རི་ཀའི་མཁའ་དམག་དཔུང་སྡེའི་དམིགས་བསལ་རྟོག་ཞིབ་ལས་ཁང་བཅས་ཀྱིས་ཕྱི་རྒྱལ་སྒྲིག་འཛུགས་ཁག་ཅིག་གིས་ཨ་རིའི་མཁའ་དབྱིངས་དང་འབྲེལ་བའི་བཟོ་ལས་ཁག་གི་གནས་ཚུལ་རྐུ་འཁྱེར་བྱ་རྒྱུར་གློག་ལམ་དྲ་སྦྲེལ་གྱིས་གཏོར་རྒོལ་དང་གསང་བ་རྐུ་འཁྱེར་བྱ་རྒྱུའི་ཐབས་ཇུས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་གསར་གནས་འགྲེམས་སྤེལ་གནང་འདུག་གོང་ཞུས་ཨ་རིའི་གསང་བའི་ལས་ཁང་གསུམ་གྱི་ཟུང་འབྲེལ་ཐོག་འགྲེམས་སྤེལ་གནང་བའི་གསར་གནས་དེའི་ནང་ཨ་རིའི་བཟོ་ཚོང་ལས་ཁང་གིས་སོ་སོའི་ལས་བྱེད་པ་ཚོར་ཞིབ་བཤེར་ནན་པོ་བྱེད་རྒྱུ་མ་ཟད་ཨ་རིའི་མཁའ་དབྱིངས་ལས་གཞི་ཁག་གི་ཚོགས་འདུའི་གནས་ཚུལ་དང་ལས་བཟོ་པར་དམིགས་པའི་གདན་ཞུའི་ལས་དོན་བཅས་ལ་དོགས་ཟོན་བྱ་རྒྱུ་ཡིན་པ་གསལ་འདོན་གནང་འདུག་ཨ་མི་རི་ཀའི་ཨ་སྒོར་ཐེར་འབུམ་མང་པོ་མཁའ་དབྱིངས་ལས་འཆར་དང་འབྲེལ་བའི་མེ་ཤུགས་འཕུར་མདའ་དང་ལག་རྩལ་གཞན་དག་གསར་སྤེལ་བྱེད་པའི་དགོས་གལ་གཙོ་བོ་ཡིན་འདུག་རྒྱ་ནག་གི་འཇབ་རྒོལ་བ་ཚོར་ཨ་མི་རི་ཀའི་མཁའ་དབྱིངས་ལས་ཁང NASA Goddard Space Center and Jet Propulsion དུ་དུས་ཡུན་རིང་པོ་གློག་ཀླད་ནང་འཇབ་རྒོལ་བྱས་ཡོད་པ་རེད་ཅེས་ཨ་མི་རི་ཀའི་གཞུང་ནས་སྐྱོན་འཛུགས་གནང་འདུག་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་བཞི་བཅུ་ཞེ་ལྔ་ལོའི་བར་འཛམ་གླིང་སྟེང་མཁའ་དབྱིངས་ལས་འཆར་སྣེ་ཁྲིད་བྱེད་མཁན་གྱི་རྒྱལ་ཁབ་ཞིག་ཏུ་འགྱུར་ཐབས་བྱ་རྒྱུའི་དམིགས་ཡུལ་བཅངས་བཞིན་ཡོད་པ་རེད། ཨ་མི་རི་ཀའི་རྡུལ་ཕྲན་ནུས་ཤུགས་ཀྱི་ཅ་དངོས་ཁག་རྒྱ་ནག་ལ་ཕྱིར་ཚོང་བྱ་རྒྱུར་བཀག་འགོག་སྟངས་འཛིན་ནན་པོ་བྱེད་བཞིན་ཡོད་འདུག

ཨ་རིའི་ཚོང་དོན་ལྷན་ཁང་གི་མཚོན་ཆ་དང་བདེ་འཇགས་ལས་ཁང BIS ཡིས་ཁྱབ་བསྒྲགས་བྱས་པའི་ནང། ད་ལྟ་ཕྱིར་ཚོང་བྱེད་པར་དམིགས་བཀར་རྒྱ་ནག་གི་ཉིང་རྡུལ་བཟོ་གྲྭར་བེད་སྤྱོད་བྱ་རྩིས་ཡོད་པའི་རིགས་ཏེ། གློག་འདོན་འཕྲུལ་འཁོར་དང་སྣོད་ཆས། མཉེན་ཆས་བཅས་ལ་དམིགས་བསལ་ཆོག་མཆན་ལག་འཁྱེར་དགོས་ཞེས་བསྒྲགས་ཡོད་པ་རེད། རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་ཕེང་ཡུ་ཡིས། སྒྲིག་གཞི་འདིའི་ཐད་དམིགས་བསལ་བཤད་རྒྱུ་མེད་ཡིན་ནའང་རྒྱ་ནག་གིས

Brics ལྷན་ཚོགས་ཀྱི་ཉིན་མཐའ་མར་རེས་གཟའ་ཕུར་བུའི་ཉིན Brazil Russia རྒྱ་གར་དང་རྒྱ་ནག་ལྷོ་ཨ་ཕི་རི་ཀ་བཅས་ཐེབས་པའི Brics སྒྲིག་འཛུགས་ཀྱི་མཛའ་གྲོགས་རྒྱལ་ཁབ་བདུན་ཅུ་ལྷག་གི་སྐུ་ཚབ་གདན་ཞུས་ཀྱིས་ཟུར་ཚོགས་ཤིག་གོ་སྒྲིག་བྱ་རྒྱུའི་འཆར་གཞི་ཡོད་པ་དང་རྒྱ་ནག་གིས་གོ་སྐབས་དེ་དག་དམ་འཛིན་བྱེད་པའི་ཐོག་ནས་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དང་ཨ་ཕི་རི་ཀའི་རྒྱལ་ཁབ་དབར་གྱི་འབྲེལ་ལམ་གོང་མཐོར་གཏོང་ཐབས་སུ་དམིགས་ནས་ཨ་ཕི་རི་ཀའི་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོ་དང་ཐུག་འཕྲད་བྱ་རྒྱུའི་འཆར་གཞི་ཡོད་པ་བརྗོད་འདུག Brics ལྷན་ཚོགས་མ་གནང་གོང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རེས་གཟའ་མིག་དམར་ཉིན་ལྷོ་ཨ་ཧྥེ་རི་ཁའི་ནང་འཚམས་གཟིགས་དང་འབྲེལ་ཡུལ་དེའི་སྲིད་འཛིན Cyril Ramaphosa ཐུག་འཕྲད་བྱ་རྒྱུ་ཡིན་པ་རྒྱ་ནག་གི་གཞུང་ཚབ་པས་བརྗོད་ཅིང། སྲིད་འཛིན་ཞི་ཅིན་ཕིང་དང་ཨ་ཧྥེ་རི་ཁའི་རྒྱལ་ཁབ་ཀྱི་དབུ་ཁྲིད་རྣམ་པ་ཚོས་གླིང་ཆེན་ཨ་ཧྥེ་རི་ཁའི་ནང་ལས་ཀའི་གོ་སྐབས་གསར་བཟོ་དང་མི་དམངས་ཀྱི་འཚོ་བ་ཡར་རྒྱས་གཏོང་ཐབས་ཀྱི་འཆར་གཞི་འདོན་རྒྱུ་ཡིན་སྐོར་བརྗོད་འདུག། ཞི་ཅིན་ཕིང་གིས་ཉིས་སྟོང་བཅུ་གསུམ་ལོར་རྒྱ་ནག་གི་སྲིད་འཛིན་ལས་འཁུར་འཛིན་པ་ནས་བཟུང་ནས་ལྷོ་ཨ་ཧྥེ་རི་ཀ་ནང་ད་རེས་བསྐྱོད་ཐེངས་ལྔ་པ་དེ་རེད་འདུག་ལ་ཟླ་བ་སྔོན་མར་ར་ཤི་ཡའི་གྲོང་ཁྱེར Saint Petersburg རུ་ར་ཤི་ཡའི་སྲིད་འཛིན Vladimir Putin གྱིས་ར་ཤི་ཡ་དང་ཨ་ཧྥེ་རི་ཀ་ཆེས་མཐོའི་ལྷན་ཚོགས་འདུ་སྐོང་གིས་ཨ་ཧྥེ་རི་ཀ་རྒྱལ་ཁབ་ལྔ་བཅུ་ང་བཞི་གདན་ཞུ་བྱས་པ་ནས་རྒྱལ་ཁབ་བཅུ་བདུན་གྱི་དབུ་ཁྲིད་མ་གཏོགས་མཉམ་ཞུགས་བྱས་མེད་པའི་རྗེས་སུ་རྒྱ་ནག་དང་ཨ་ཧྥེ་རི་ཀའི་འགོ་ཁྲིད་དབར་བསྐྱར་དུ་ཐུག་འཕྲད་བྱ་རྒྱུའི་གོ་སྐབས་དེ་ད་རེས་ཡིན་པ་རེད། Boston གཙུག་ལག་སློབ་གྲྭ་ཆེན་མོའི་ཞིབ་འཇུག་ལྟར་ན་ཕྱི་ལོ་ཉིས་སྟོང་ནས་ཉིས་སྟོང་ཉི་ཤུའི་ལོའི་བར་རྒྱ་ནག་གཞུང་འབྲེལ་དངུལ་ཁང་གིས་གླིང་ཆེན་ཨ་ཧྥེ་རི་ཀའི་རྒྱལ་ཁབ་ཁག་ལ་བུ་ལོན་ཨ་སྒོར་ཐེར་འབུམ་བརྒྱ་དང་དྲུག་ཅུ་ཙམ་སྔར་གཡར་བྱ་རྒྱུའི་ཁས་ལེན་བྱས་ཡོད་པ་དང་ཨ་ཧྥེ་རི་ཀའི་ནང་གཏེར་ཁ་གཞི་རྒྱ་ཆེན་པོ་ཡོད་པ་དེ་ཚོ་སྔོག་འདོན་ཐོག་རྒྱ་ནག་གི་ཁེ་གཉེར་ལས་ཁང་ཁག་གིས་དངུལ་འབོར་ཆེན་མ་འཛུགས་བྱས་ཡོད་པ་རེད་འདུག་ཡོ་རོབ་མཐུན་ཚོགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོར

ཇཱོན་ལི་ཧོང་ཀོང་སྤྱི་ཁྱབ་ལ་བསྐོ་བཞག་བྱས་ཏེ་ཧོང་ཀོང་མངའ་ཁུལ་གྱི་འོས་བསྡུའི་ཁྲིམས་གཞིར་འགྱུར་བ་ཆེན་པོ་བཏང་ཡོད་པ་འགྲེལ་བཤད་བྱས་འདུག་ལ་ཧོང་ཀོང་ནང་མང་ཚོགས་ལ་ཡོད་བཞིན་པའི་རང་དབང་དང་ཐོབ་ཐང་ཉིས་སྟོང་བཞི་བཅུ་ཞེ་བདུན་བར་ལ་མུ་མཐུད་སྲུང་སྐྱོབ་བྱ་རྒྱུའི་ཁ་ཆད་ཡོད་པ་དེ་དག་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རིམ་པས་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་པ་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ཐོག་གི་ལོ་འཁོར་སྙན་ཐོའི་ནང་གསལ་འགོད་བྱས་འདུག། ཉིས་སྟོང་ཉི་ཤུ་རྩ་གཉིས་ནང་རྒྱ་ནག་གིས་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་ཧོང་ཀོང་ས་གནས་ཀྱི་དམངས་གཙོའི་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་གསར་འགྱུར་ལས་རིམ་དོན་གཉེར་བ་སོགས་མི་གྲངས་བཞི་བཅུ་ཞེ་བདུན་ལ་ཁྲིམས་བཤེར་ནན་པོ་བྱས་ཏེ་དེ་ཚོའི་གྲས་སུ་ཧོང་ཀོང་གསར་ལས་ཁང་གི་བདག་པོ་ཇི་མི་ལའི་ཐོག་ཉེས་འཛུགས་ཀྱིས་གསར་ལས་ཁང་སྒོ་བརྒྱབ་བཅུག་པ་དང་ཁོང་བཙོན་འཇུག་བྱས་ཡོད་པ་སོགས་ཧོང་ཀོང་གི་གསར་འགོད་རང་དབང་དང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་གཏོར་བཤིག་ཆེན་པོ་བཏང་ཡོད་པ་གོང་ཞུས་སྙན་ཐོའི་ནང་བཀོད་འདུག་དབྱིན་ཇིས་ཧོང་ཀོང་ས་ཁུལ་རྒྱ་ནག་དམར་ཤོག་ལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནང་རྩིས་སྤྲོད་བྱེད་སྐབས་ཧོང་ཀོང་རང་སྐྱོང་སྲིད་དབང་ལམ་ལུགས་ལག་བསྟར་བྱ་རྒྱུའི་ཁས་ལེན་བྱས་ཡོད་ཀྱང་དེ་ལྟར་བྱུང་མེད་ལ། རྒྱ་ནག་གཞུང་གིས་ཧོང་ཀོང་གི་དཔལ་འབྱོར་ཐད་འགྱུར་བ་བཏང་མེད་ཀྱང་ཆབ་སྲིད་འགྱུར་ལྡོག་གིས་རྐྱེན་པས་ཧོང་ཀོང་དཔལ་འབྱོར་ལ་ཤུགས་རྐྱེན་ངན་པ་ཐེབས་པ་དང་དམིགས་བསལ་གྱིས་ཕྱི་རྒྱལ་གྱི་ཚོང་ལས་པ་ཚོར་གྱོང་གུན་ཐེབས་ཡོད་པ་རེད། ཡོ་རོབ་མཐུན་ཚོགས་ཀྱིས་ཧོང་ཀོང་དང་གླེང་མོལ་དེ་སྔོན་གནང་སྲོལ་ཡོད་པ་དེ་དག་ལོ་གསུམ་བསྟུད་མར་ཚུགས་ཐུབ་མེད་པ་ཡོ་རོབ་མཐུན་ཚོགས་ཀྱིས་གསུངས་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཕྱི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་བལ་ཡུལ་ནང་གི་ཆོས་དད་རང་དབང་གི་གནས་བབ་སྐོར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་བལ་ཡུལ་ནང་གི་བོད་མི་ཚོའི་ཆོས་དད་རང་དབང་སོགས་ཀྱི་སྐོར་ཡང་བཀོད་གནང་བ་དེའི་ཐད་བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ནང་ཕྱག་ལས་གནང་མཁན་བོད་རིགས་བཟང་པོ་ལགས་སུ་གནས་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། ཕྱི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་བལ་ཡུལ་ནང་གི་ཆོས་ཕྱོགས་ཀྱི་རང་དབང་གི་གནས་བབ་སྐོར་སྙན་ཐོ་ཞིག་འདོན་སྤེལ་གནང་བ་དེའི་ནང། སྤྱིར་བཏང་བལ་ཡུལ་ནང་ཆོས་ཁྱབ་སྤེལ་ཐོག་དམ་བསྒྲགས་དང། གླང་གོག་བསད་མ་ཆོག་པའི་དམ་བསྒྲགས་སོགས་ཀྱི་རྐྱེན་གྱིས། ཡུལ་དེའི་ནང་གི་ནང་པ་དང་ཡེ་ཤུ་དང། ཁ་ཆེའི་ཆོས་ལུགས་རྗེས་འབྲངས་པ་རྣམས་ལ་ཁྲིམས་གཞི་དེའི་ཐོག་ནས་ཆོས་དད་རང་དབང་ཐོག་གནོད་སྐྱོན་བཏང་བཞིན་ཡོད་པའི་སྐོར་བཀོད་གནང་ཡོད་པ་རེད་འདུག་ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་སྙན་ཐོ་དེའི་ནང། བལ་ཡུལ་ནང་གནས་སྡོད་གནང་མཁན་བོད་མི་ཉི་ཁྲི་སྐོར་ཞིག་གནས་སྡོད་བྱེད་ཀྱི་ཡོད་པའི་སྐོར་དང། ཁོང་ཚོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་རང་དབང་མེད་པ་དང། ལྷག་པར་དུ་དམ་དྲག་དེའི་ཆེད་བོད་མི་ཁྱིམ་ཚང་ཁག་ནང་སྔོག་བཤེར་བྱས་ནས། ཆོས་དད་རང་དབང་ཐོག་དམ་དྲག་དང། བོད་ནས་རྒྱ་གར་ནང་བཙན་བྱོལ་དུ་ཡོང་མཁན་རྒྱ་ནག་གཞུང་ལ་རྩིས་སྤྲོད་བྱེད་ཀྱི་ཡོད་པའི་སྐོར། དེ་ནས་ཞལ་པར་ཐོག་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ནང་བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ནང་ཕྱག་ལས་གནང་མཁན་བཟང་པོ་ལགས་ལ་བོད་མི་བྲོས་བྱོལ་བ་རྣམས་རྒྱ་ནག་གཞུང་ལ་བལ་ཡུལ་གཞུང་ནས་རྩིས་སྤྲོད་བྱས་པའི་གནས་ཚུལ་སྐོར་དྲི་བ་ཞུས་སྐབས། ཁོང་གིས་ལན་འདེབས་འདི་ལྟར་གནང་གི་འདུག།
ད་ལྟའི་གནས་ཚུལ་དེ་རྙིང་པ་རེད། ག་རེ་ཟེར་ན་འདི་དགུ་བཅུ་གོ་གྲངས་དང་ཉིས་སྟོང་གི་བར་ར་ད་བར་གནས་ཚུལ་རེད་མ་གཏོགས་ཁྱོད་ད་རེས་ཁ་སང་འདི་གནས་ཚུལ་འདི་ཡོད་མ་རེད། ཁྱོད་གསར་འབྱོར་ཚོ་ཡོང་མཁན་དེ་འདྲ་རེད་བ། ཨ་ནི་དམིགས་བསལ་གྱི་དེ་ནས་བལ་ཡུལ་ནས་ཕར་སློག་བཞག་རྒྱུ་ནི་ད་ལྟ་བར་དུ་ང་ཚོས་ཧ་གོ་མེད། ཡང་གསང་བ་བྱས་ནས་སློག་བཞག་ཡོད་རེད་ཟེར་ཁ་ཤས Rumor དེ་འདྲ་ཁ་ཤས་ཅིག་འདུག་ད་དེ་བདེན་པ་ག་འདྲ་དེ་ཅིག Verify བྱེད་ས་མེད་དུས་ག་ལ་ད་དེ་ག་འདྲ་དེ་བདེན་པ་ཡིན་ན Rumor ཡིན་ན་ཟེར་ནས་ང་ཚོས་ཏན་ཏན་ཧ་གོ་གི་མི་འདུག། ལགས་སོ། ཨ་ནི་ད་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་སྙན་ཐོ་འདིའི་ནང་ད་ཡང་འདི་བཅས་བཀོད་བཞག་ད་ལྟ་བལ་ཡུལ་ན་ཡོད་པའི་བོད་པ་ཁྲི་གཉིས་སྐོར་ཅིག་ཡོད་རེད། ཨ་ནི་ཁོང་ཚོ་ལ་ད་ཅིག་གི་ངོ་སྤྲོད་ལག་ཁྱེར་དེ་མེད་པའི་དཀའ་ངལ་གྱིས་ཨ་ནི་ཁོང་ཚོ་ད་ལས་ཀ་དང། ཤེས་ཡོན་དང། གང་ཅིའི་ཐོག་ནས་ཨ་ནི་ཅིག་གི་དཀའ་ངལ་དེ་མུ་མཐུད་ནས་འཕྲད་བཞིན་པ་རེད། དེའི་གནས་སྟངས་དེ་རང་ཇགས་ཆ་ཧ་དེར་ཡང་དེ་གི་འོ་ཚད་ཡིན་ན་ག་འདྲ་ཡིན། དེའི་གནས་ཚད་དེ་རང་ཇགས་རང་རེད་སྟོང་ཕྲག་ཉི་ཤུ་ལབ་ཡ་དེ་ལྟར་པན་ཏྲེ་བ་ཅིག་ནས་དགུ་བཅུ་གོ་གྲངས་དུ་ཕ་གིར་གྲངས་ཀ་རྒྱབ་དུས་ག་ལ་དེའི་ནང་ལ་ཡོད་སྐྱོ་དེ་ག་ཚོད་ལབ་གི་ཡོད་རེད། དེའི་ད་ལྟ Number དེ་རྙིང་པ་རེད་ཨ་ནི། ད་ལྟ RC Card ལག་འཁྱེར་དེ་ཚོ་མ་སྤྲད་ཙང་ནས་འདི་དཀའ་ངལ་འདི་ཡོད་ཡོད་ག་རེད། ག་རེ་ད་སླབ་གྲྭ་དང High School College འགྲོ་དུས་ག་ལ་དཀའ་ངལ་འཕྲད་གི་ཡོད་རེད། High School བར་དུ་དཀའ་ངལ་འཕྲད་གི་ཡོད་མ་རེད། College དང་འགྲོ་དུས་ག་ལ་དེ་དཀའ་ངལ་འཕྲད་གི་ཡོད་རེད Driver License སྤྲད་གི་ཡོད་མ་རེད། ཨ་ནི་གཞན་པ་ཚོང་ཁང་དུ་འདི་འདྲའི་རྒྱབ་དུས་ག་ལ VAT དང་འདི PAN དེ་ཚོ Register བྱེད་ས་བྱེད་ས་བྱེད་ས་རག་གི་ཡོད་མ་རེད། འདི་བདེན་པ་རེད།
ལགས་སེ། ཨ་ནི་དེ་མིན་གྱི་ཡང་འདི་བྱས་བཀོད་བཞག་དོན་དག་རེ་ཡོད་ན་ད་ཅིག་ཀྱི་བོད་པ་ཚོ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་ཡ་གཙོས་ཀྱི་ད་ཅིག་རང་དབང་ཁག་ཐོག་དང་ཡང་དམ་དྲག་ཆེན་པོ་ཡོད་རེད་ཟེར་དེའི་དཀའ་ངལ་དེ་ཡོད་རེད་ཟེར་སྙན་ཐོ་དེ་ནང་བཀོད་བཞག་དེའི་གནས་སྟངས་ག་འདྲ་རེད་ཟེར་གྱི་ཡོད་ན་ཡང།
ད་དེ་ཁོང་ཚོས་གི་ད་འདི་ག་རེ་ཟེར། འཁྲུངས་སྐར་སྐབས་དང་དེ་ཚོ་ཡིན་ན། Public Gathering ཡོང་དགོས་ཀྱི་ཡོད་རེད་བ། Public Gathering གི་ཡོང་དུས་སྒང་ལ Public Gathering གི་ནང་ལ། དེ་མི་མང་པོ་ཅིག་འཛོམས་ཡོང་དུས་སྒང་ལ་ད་མི་མང་པོ་ཅིག་འཛོམས་ཡོང་གི་ཡོད་དུས་སྒང་ལ་གཞུང་ལ་ཆོག་མཆན་ཞུ་དགོས་ཆོག་མཆན་མ་ཞུས་ན Security གི་དཀའ་ངལ་འཕྲད་ནས་ཁོང་ཚོ་ལ་དཀའ་ངལ་ཡོང་གི་རེད་ལབ་བྱས་ནས་འདི་ཁོང་ཚོས་གི་འདི་ལབ་ཀྱི་ཡོད་རེད་འདི་བྱེད་དུས་སྒང་ལ། དཔེ་མདོར་བྱས་མི་འདྲ་བཞི་བཅུ་ལྔ་བཅུ་དེ་འདྲའི་འཛོམས་མི་འདྲ་བརྒྱ་དེ་འདྲའི་འཛོམས་དགོན་པ་དེ་འདྲའི་ནང་ལ་བྱས་ན་དཀའ་ངལ་གང་ཡང་ཡོད་མ་རེད། ཡང་མི་མང་པོ་འཛོམས་ཡོང་ན་དེ་ཁོང་ཚོས་ཀྱི་འགྲིག་གི་མེད་ཟེར་ནས་ཆོག་མཆན་དེ་སྤྲད་ཀྱི་ཡོད་མ་རེད། ཆོག་མཆན་མ་སྤྲད་དུས་སྒང་ལ་ཨ་ནི་གཅིག་དགོན་པ་འདྲ་དེ་འདྲའི་ནང་ལ་ཆུ་ཚོད་གཅིག་གཉིས་ཅིག་ཆོག་མཆན་སྤྲད་རོགས་ཞེས་ལབ་བྱས་ནས་དགོན་དང་སྐུ་མདུན་གྱི་འཁྲུངས་སྐར་དང་དེ་འདྲ་བྱེད་ཀྱི་ཡོད་རེད།
ལགས་སེ་ཨ་ནེ་དེ་མིན་གྱི་ཡང་གཅིག་ཡིན། བལ་པོའི་གཞུང་འདིས་ད་བོད་པ་ཚོ་ཐོག་དམ་དྲག་བྱེད་ཆེད་དུ་ད་ནང་ལ་ཡོང་ནས་སྔོག་བཤེར་བྱེད་ཡ་དང་དེ་འདྲས་ཡོང་གི་རེད་ཟེར་བཀོད་བཞག་དེ་ཚོ་ག་འདྲས་ཡིན་ན། དེ་ཚོ་ཡོད་མ་རེད། ང་ཚོས་ཧ་གོ་ས་ལ་འདི་འདྲས་བྱས་འདི་འདྲ་བར་ཟེར་དེ་བལ་པོའི་གཞུང་འདིས་དེ་ཚོ་བོད་པ་རེད་འདུག་ཟེར་ནས་དམིགས་བཀར་གྱི་བོད་པ་ལ Target བྱས་ནས་སྔོག་བཤེར་རྒྱག་དེ་འདྲས་ཡོད་པ་ནི་ང་ཚོ་ཧ་གོ་གི་མེད་རེད་བ། ཨ་ནི། ད་ལྟ་འདིར་གཞུང་གི Policy ཁོ་རང་ལ་དེ་འདྲ་ཡོད་མ་རེད། ཡང་ཚོང་འདྲ་མི་འདྲ་རྒྱབ་མཁན་དེ་འདྲ་ཡོད་ན་ནི་ཡང་ཁོ་རང་ཚོས་ཀྱི་སྔོག་བཤེར་བྱེད་ཀྱི་རེད་བ། དཔེ་འདྲ་བ་ཅིག་ཡིན་ན་སྟག་ལྤགས་དང་གཟིག་ལྤགས་དང་ཨ་ནི། ད་ལྟ་དེ་སྟག་གི་རུས་པ་དང་ཨ་ནི། དེ་འདྲ་ཚོང་འདྲ་མི་འདྲ་ནག་ཚོང་རྒྱབ་མཁན་དེ་འདྲ་ཡོད་ན། ཁོ་ཚོས་ཧ་གོ་བ་ཡིན་ན་ཁོ་རང་ཚོ་གི Investigation བྱས་ནས་སྔོག་གར་ཡོང་གི་རེད་དེ་འདྲའི་སྔོན་མ་ཐེངས་མ་ཁ་ཤས་ཤིག་དེ་འདྲའི་གསེར་ཐེབས་ཀྱོག་དང་བསེ་རུའི་རྭ་ཅོ་ཐེབས་ཀྱོག་དང་ཨ་ནི་སྟག་ལྤགས་གཟིག་ལྤགས་ཐེབས་ཀྱོག་དེ་འདྲའི་ལ་ནང་དེ་འདྲའི་ཡོང་བྱས་ནས་དེ་འདྲའི་བྱས་ཡོད་རེད་དེ་མ་གཏོགས་ཅིག་ལ Target བྱས་དེ་ནང་དེ་ཚོ་ལ་ཡོང་བྱས་ཀྱོག་ནི་ང་ཚོས་ཧ་གོ་མེད། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ཆེད་སྒྲིག་གི་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་ཁྲེན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ཡང་མདོ་སྨད་རྔ་བ་རྫོང་ནང་དྲག་ཆར་གྱི་རྐྱེན་གྱིས་ལོ་རྒྱུས་ལྡན་པའི་ཀིརྟི་དགོན་པ་དང་བཀྲ་ཤིས་ལྷུན་གྲུབ་གླིང་ལ་གོད་ཆག་བྱུང་འདུག་པའི་སྐོར་འདི་གར་གསར་འགྱུར་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ཉིན་གྱི་དགོང་མོ་ཆུ་ཚོད་བརྒྱད་པ་ཙམ་ལ་བོད་མདོ་སྨད་རྔ་བ་རྫོང་ཁུལ་དུ་དྲག་ཆར་ཤུགས་ཆེ་བབས་པའི་རྐྱེན་གྱིས་རྫོང་དེའི་ནང་ཆགས་པའི་ལོ་རྒྱུས་རང་བཞིན་ལྡན་པའི་ཀིརྟི་རིན་པོ་ཆེའི་སྐུ་ཕྲེང་དང་པོའི་དགོན་པ་སྟེ། ཀ་ལ་རིའི་བཀྲ་ཤིས་ལྷུན་གྲུབ་གླིང་ལ་གོད་ཆག་བྱུང་སྟེ་དགོན་པའི་གྲྭ་ཤག་དང་ཉེ་ལམ་གསར་རྒྱག་ཟིན་པའི་ཆོས་ར་དེ་བཞིན་དགོན་པའི་རྒྱུ་ནོར་སོགས་ལ་གཏོར་བཤིག་ཚབས་ཆེན་ཐེབས་འདུག་འདི་ཚེས་བཅུ་བདུན་ཉིན་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་བརྙན་པར་དང་བཅས་པའི་གནས་ཚུལ་འབྱོར་བའི་ནང། ཀ་ལ་རིའི་བཀྲ་ཤིས་ལྷུན་གྲུབ་གླིང་དང་དེའི་གྲྭ་ཤག་སོགས་ལ་གནོད་སྐྱོན་ཚབས་ཆེན་ཕོག་ཡོད་པ་མཐོང་རྒྱུ་འདུག་ལ་དགོན་པའི་ཁང་པ་ཞིག་གི་སྐེད་མཚམས་བར་དུ་ཆུས་ཁེངས་འདུག་པ་མ་ཟད་ཉེ་འཁོར་གྱི་བཅའ་དངོས་སོགས་ལ་གཏོར་བཤིག་ཚབས་ཆེན་ཐེབས་འདུག། དགོན་པ་དེ་དང་འབྲེལ་བ་ཡོད་པའི་བཙན་བྱོལ་དུ་གནས་བཞུགས་བོད་མི་ཞིག་གིས་ད་ལྟའི་ཆར་ས་གནས་བོད་མིའི་ཁྲོད་ཤི་རྨས་བྱུང་བའི་གནས་ཚུལ་རིགས་ཐོན་མེད་ཅིང་དགོན་པ་དེ་གཉིས་ཀྱི་དགེ་འདུན་པ་ཚོས་ས་རུད་བྱུང་སར་རོགས་རམ་དང་གཡས་གཡོན་དུ་གཙང་བཟོ་བྱེད་མུས་ཡིན་ཞེས་དང་འོན་ཀྱང་རྒྱ་ནག་གཞུང་གི་རོགས་སྐྱོར་མི་སྣའི་རིགས་ད་བར་བྱུང་མེད་པ་འགྲེལ་བརྗོད་གནང་སོང། ད་ལྟ་འདི་རྒྱ་ནག་གི་རྒྱ་ནག་གཞུང་ཟེར་དགོས་རེད་ད་ས་གནས་གཞུང་འདི་དེ་ཚོ་གཅིག་རོགས་སྐྱོར་བྱེད་ཡག་ཙང་དེ་འདྲའི་ངན་ཟེར་མཁན་མི་འདུག་ཡ།
ད་དུང་གནས་ཚུལ་མཁོ་སྒྲུབ་པ་བོད་མི་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་བའི་ནང།

བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་ཟླ་བ་བརྒྱད་པའི་ཚེས་གསུམ་པ་ནས་ཚེས་བརྒྱད་པ་བར་ཉིན་དྲུག་རིང་ཡོ་རོབ་རྒྱལ་ཁབ Portugal ནང་འཚོགས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཁོ་ནི་ཧྥ་རྐང་རྩེད་སྤོ་ལོའི་རྩེད་འགྲན་ནང་མཉམ་ཞུགས་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི Toronto ས་གནས་འབྲེལ་མཐུད་པ་བསོད་ནམས་དབང་རྒྱལ་ལགས་དང་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་གི་རྩེད་འགྲན་པ་ལོ་ན་ཆུང་ཤོས་ཞི་བ་འདུལ་ལགས་གཉིས་དང་ལྷན་གླེང་མོལ་གནང་བ་ཞིག་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསན་གཟིགས་གནང་མཁན་རྣམ་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ལྟ་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་གིས་སྤྱི་ཟླ་བརྒྱད་པའི་ཚེས་གསུམ་ནས་བརྒྱད་བར་ཉིན་དྲུག་རིང་ཡོ་རོབ་ཀྱི་རྒྱལ་ཁབ Portugal གྱི་གྲོང་ཁྱེར Lisbon ནང་འཚོགས་བཞིན་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཁོ་ནི་ཧྥ་རྐང་རྩེད་སྤོ་ལོའི་འགྲན་རྩེད་ནང་མཉམ་ཞུགས་གནང་ཡོད་རེད་དེ་ཡིན་ནའི་འདས་པའི་རྩེད་འགྲན་རིམ་པ་དང་པོ་སྟེ་སྡེ་ཚན་སོ་སོའི་ནང་གི་རྩེད་འགྲན་ནང་ཕམ་ཉེས་བྱུང་ནས་འདི་ལོའི་ཁོ་ནི་ཧྥ་འཛམ་གླིང་རྐང་རྩེད་སྤོ་ལོའི་གཟེངས་རྟགས་ཀྱི་འགྲན་བསྡུར་ནས་ཕུད་འདུག་ཨ་ནི་ད་རིང་ཐེངས་འདིའི་གི་གླེང་མོལ་གྱི་ལེ་ཚན་ནང་ང་ཚོ Toronto ནས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་རྒྱབ་སྐྱོར་ཚོགས་མི་བསོད་ནམས་དབང་རྒྱལ་ལགས་གདན་འདྲེན་ཞུས་བྱས་ཐེངས་འདི་གི་གླེང་མོལ་ཐོག་ཡང་སྤྱི་ཡོངས་ནས་བོད་རིགས་ཀྱི་རྐང་རྩེད་སྤོ་ལོའི་གི་འགྲན་རྩེད་ཀྱི་ཐབས་ཕྱོགས་ལ་ཅིག་བཀའ་མོལ་ཞུས་ཡིན་དེའི་མཉམ་དུ་ད་ལྟ་ང་ཚོ་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་ནང་ལོགས་ལ་བྱས་དངོས་སུ་མཉམ་ཞུགས་གནང་མཁན་ཞི་བ་འདུལ་ལགས་མཉམ་ཞུགས་གནང་གི་ཡོད་ཁོ་རང་ཡིན་ན་ད་ད་རེས་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་གི་ནང་ལོགས་ནས་ལོ་ན་ཆུང་ཤོས་ལོ་བཅོ་བརྒྱད་ཡིན་པ་ཅིག་ཆགས་བསྡད་ཀྱི་འདུག་ཐོག་མ་དེའི་རྣམ་པ་གཉིས་ང་ཚོའི་གི་ལེ་ཚན་ནང་ཕེབས་པ་ཐུགས་རྗེ་གནང་ཞུ་བ་དང། དྲི་བ་དང་པོ་དེ་ད་ལྟ་ང་ཞི་བ་འདུལ་ལགས་ཡིན། ཞི་བ་འདུལ་ལགས་ད་ད་རེས་ཀྱི་རྐང་རྩེད་སྤོ་ལོའི་གི་འགྲན་རྩེད་ནང་དངོས་སུ་མཉམ་ཞུགས་གནང་བ་རེད། ད་ཕམ་ཉེས་བྱུང་བ་རེད། སྤྱི་ཡོངས་ནས་ད་རེས་ཀྱི་འགྲན་རྩེད་འདི་ག་འདྲ་བྱུང་སོང་ང་ཚོ་ཚོར་བ་ཅིག་ཐོག་མ་ངོ་སྤྲོད་གནང་དང།

ཚང་མ་ང་ཚོ་སྦེལ་ཇམ་ལ་འཛོམས་ནས་ག་རེ་ཉི་མ་གཉིས་གསུམ་སྦྱོང་བརྡར་འགྲོ་ཕྱིན་སྦྱོང་བརྡར་ཕྱིན་ནས་ནི་ག་རེ་ག་རེ་ཐེངས་མ་གསུམ་ང་ཚོ་ས་ཁ་ལ་སྦྱོང་བརྡར་གྷེམ་འགྲོ་ཡ་རྩེད་མོ་འགྲོ་བཅས་ཡིན་ས་སྦེལ་ཇམ་ཁ་ཅིག་བོད་པ་ཚོགས་པ་ཚོགས་པ་གཉིས་འདུག་གླིང་གེ་སར་དང་ག་རེ་ས་ཆ་གཞན་པ་ཅིག་ལུས་སེམས་ལ་ཅིག་ལ་ཚོགས་པ་ཅིག་འདུག་འོན་ཏེ་ང་ཚོ་རྩེ་ནས་སྐྱིད་པོ་བྱུང་སོང་ཚང་མ་ལ་བོད་པ་མང་པོ་རྒྱབ་སྐྱོར་བྱེད་ཀ་སླེབས་སོང་ང་ཚོ་ཚང་མ་རྩེ་བཀའ་དྲིན་ཆེན་པོ་ཡིན་འདི་རྗེས་ནས་ང་ཚོ་ཕོར་ཆུ་གལ་འགྲོ་དུས

ད་ལྟ་ཞི་བ་ལགས་ལ་ངས་མུ་མཐུད་དྲི་བ་ཞུ་ཡས་དེ་ད་རེས་ཀྱི་རྩེད་འགྲན་འདིའི་ནང་ལོགས་ལ་ཀོ་ནི་ཧྥ་ཨེ་ཤེ་ཡ་གི་རྩེད་འགྲན་འདིའི་ནང་ལོགས་ལ་ཁྱེད་རང་ཚོ་གི་རུ་ཁག་དེ་ད་བོད་ཀྱི་རུ་ཁག་དེ་ཐེངས་མ་གཉིས་རྩེ་བའི་གོ་སྐབས་བྱུང་པ་རེད་དང་པོ་དེ་མོང་མཉམ་དུ་བྱས་དེ་ནས་ཏ་མིལ་ཨེ་ལམ་གྱི་རུ་ཁག་མཉམ་དུ་རྩེས་བཞག་འདི་ཚོ་གཉིས་མཉམ་དུ་རྩེས་པའི་སྐབས་སུ་ད་སྤོ་ལོ་ག་ཚོད་བརྒྱབ་ཡོད་མེད་དང་ཨ་ནི་སྤྱི་ཡོངས་ནས་ཁོ་རང་ཚོ་རུ་ཁག་གཉིས་འགྲམ་ནས་ཡང་གཅིག་སྦྱང་པ་ལེན་དགོས་ཡ་དེ་འདྲ་ག་རེ་བྱུང་སོང་ཉམས་མྱོང་དེ་འདྲས། ད་ཉམས་མྱོང་ལབ་ན་ད་ང་ཚང་མ་ག་རེ་ཚང་མ་ས་ཆ་ལོག་ཨང་ལེ་གྱོ་ར།
ང་ཚོ་ཀ་ལི་ཐེས་ཁ་ཆེམ་ལ་ཚང་མ་མཉམ་འགྲོ་བ་སྦྱོང་བརྡར་ཁ་ད་ཚང་མ་ཀ་མོ་ཁ་ཆུ་ཆེ་ན་ང་ཚོ་ཉི་མ་མ་རྩེད་གོང་ལ་ཉི་མ་བཅུ་ཙམ་ཅིག་བྱེད་ཡོད་གྱི་རེད་འོན་ཏེ་མ་གཞི་བྱེད་ཡ་རག་ཡོད་མ་རེད་ང་ཚོ་འོན་ཏེ་ཏིས་ཀ་ལི་ཐེས་ང་ཚོ་ཚང་མ་མཉམ་དུ་ཏེ་ཡ་ད་སོ་སོ་གར་ཆི་ཡོད་མེད་ཚང་མ་རྩེ་ངེས་ཡོད་ར་རྩེ་མཁན་ཚང་མ་ཁོ་གར་ཆི་ཡོད་ན་དེ་གར་ཆི་ཡོད་ན་ཚང་མ་ཧ་གོ་གི་ཡོད་མ་རེད་ང་ཅིན་ཏིས་ཀ་ལི་ཐེས་འོན་ཏེ་ད་ང་ཚོ་ཏིས་ཉམས་མྱོང་མ་ར་ད་རྗེས་མ་གལ་སྲིད་འགྲོ་ན་ཡ་དེ་ཀོ་ནི་ཧྥ་ང་ཚོ་གོ་སྐབས་འདུག་ར་ད། དེ་དེའི་འགྲོ་དུས་དེས་སྔོན་ལ་ལས། ཚང་མ་མཉམ་དུ་སྦྱོང་བརྡར་ཏོག་ཙམ་ཉི་མ་ཁ་ཤས་སྔོན་ལ་བྱེད་ཡ་འདི་བྱེད་ན་བྱེད་ན་ཡག་པོ་བསམ་གྱི་འདུག་ཡིན་ནའི་ཁོང་ཚོ་ཁོང་ཚོའི་དཔེ་གཉིས་གཉིས་ཆ་དཔེ་ཡག་པོ་འདུག་ཚོགས་པ་གཉིས་ཆ་དཔེ་ཡག་པོ་འདུག་ཡིན་ནའི་ང་ཚོ་ང་ཚོ་དཔེ་ཤུགས་རྒྱག་ཡོད་རེད། ལའོ་ད་དེ་ནས་སྦྱོང་བརྡར་གྱི་དུས་ཚོད་དེ་ཏོག་ཙམ་ཉུང་དྲགས་པ་ཅིག་དཀའ་ངལ་སེལ་སོགས་དེ་འདྲ་གསུང་གི་འདུག་དེ་ནས་ང་ད་ལྟ Toronto ནས་ང་ཚོ Snow དབང་རྒྱལ་ལགས་ལ་བཀའ་མོལ་ཞུ་ཡས་ཡིན། Snow དབང་རྒྱལ་ལགས་ཡིན་ན་ད་རེས་ཅིག་རྐང་རྩེད་སྤོ་ལོའི་སྤྱི་ཡོངས་དང་ལྷག་པར་དུ་བོད་པའི་གི་རྐང་རྩེད་སྤོ་ལོའི་རུ་ཁག་མཉམ་དུ་ཅིག་འབྲེལ་བ་སྔོན་མ་ནས་རྙིང་པ་ཅིག་ཡིན་པ་ཅིག་ཆགས་བསྡད་ཀྱི་འདུག Snow དབང་རྒྱལ་ལགས་ཀྱིས་ད་རེས་ད་བོད་པའི་གི་རུ་ཁག་འདིའི་ད་རྩེད་འགྲན་གཉིས་རྗེས་ལ་ཨ་ནི་ཕམ་ཉེས་བྱུང་བའི་གི་གནས་ཚུལ་དེ་ཐོས་ཡོང་དུས་བློ་ཕམ་ག་ཚོད་བྱུང་སོང་ཨ་ནི་རེ་བ་ག་རེ་གནང་ཡོད་ན།

བཅུ་བཅོ་ལྔ་གཅིག་བྱས། དེར་ཁོ་རང་ཚོ་ཚང་མ་མཉམ་དུ་གཅིག་འཛོམས་ཡོང་དུས་སྐབས་དེ་ལ་དེ་ནས་དུས་ཚོད་ད་གར་ཐོག་ནས་དང་ཏོག་ཙམ་གྱིས་མ་འདང་བ་འདྲ་བོ་དེ་འདྲའི་གི་དཀའ་ངལ་མང་པོ་ཅིག་འཕྲད་སོང་བ་ལ། དེ་ནས་ང་ཚོའི་གི Visa ལབ་ཀྱི་རེད་པ་དེ་ནས་དེ་ཅིག་ཞུས་ཡོང་དུས་ཀ་དུས་ཆོག་མཆན་འདྲ་བོ་ཅིག་ཞེ་དྲག་ཅིག་ཡག་པོ་ཅིག་མ་རག་ཨ་ནི Visa རག་ཡོང་དུས་ཀ་དུས་མཐོང་མཆན་དེ་ཡང་ཅིག་རྗེས་ལུས་འདྲ་བོ་ཅིག་ཐེབས་བྱས་དེ་ནས་བར་ཆད་མང་པོ་འདྲ་བོ་ཅིག་སླེབས་སོང། དེ་ཡིན་དུས་ཀ་དུས་དེ་ནས་རྩེད་མོ་རྩེ་ཡོང་དུས་ཀ་དུས་རུ་ཁག་ལ་ཡང་དག་པ་ཡོང་ཡ་ལ་དེ་ནས་རྩེད་མོ་རྩེ་མཁན་འདི་ཚོ་ཚང་མ་གཅིག་མཉམ་དུ་ཡོང་ཡ་མཉམ་དུ་ཡོང་དགོས་པ་དང་དེ་ནས་དུས་ཚོད་གཅིག་ལ་སྦྱོང་བརྡར་བྱེད་བྱེད་གཅིག་གཅིག་ལ་ངོ་ཤེས་ཡོང་ཡ་དེ་ཚོ་ཚང་མ་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་དེ་ཚོ་ཚང་མ་མེད་འདུག་སྐབས་འདི་ལ། དེ་ནས་ད་བར་ཆད་སེལ་གིན་སེལ་གིན་བྱེད་བྱེད་ང་ཚོ་ཚང་མས་ཀྱིས་ཕ་གིར་ལིས་བོན་ཀོ་ནི་ཧྥ་ལ་མཉམ་ཞུགས་བྱེད་ཡོང་དུས་ཀ་དུས་ངའི་མཐོང་སྟངས་ལ། ང་རང་ཚོའི་རུ་ཁག་དེ་དཔེ་མ་སྲིད་ཡག་པོ་རྩེས་སོང་བསམ་གྱི་འདུག་ག་ཅི་ཡིན་ལབ་ན་ང་ཚོའི་ཀོ་ནི་ཧྥ་གི་ལོ་རྒྱུས་ནི་མ་ཅིག་ལྟ་ཡི་འདུག་གི་འདུག་ཉིས་སྟོང་བཅོ་བརྒྱད་ལ་མཉམ་ཞུགས་ཅིག་གནང་བ་རེད་ཨ་ནི་ད་ད་ལྟ་ནི་ཐེངས་མ་གཉིས་པ་ཆགས་བསྡད་ཡོད་རེད། དེའི་ནང་ནས་ང་ཚོ་བོད་རྒྱལ་ཡོངས་ཀྱི་རུ་ཁག་གི goal མང་ཤོས་འདྲ་བོ་ཅིག་ད་ལྟ་བླུགས་བཞག་རེད། ད་འདི་གཏམ་བཟང་ཅིག་རེད་བསམ་གྱི་འདུག་དེ་ནས་ད་ཞི་བ་གིས་གསུངས་བ་ནང་བཞིན་དེ་ནི་ང་ཚོའི་ཉིས་སྟོང་ཉི་ཤུ་རྩ་བཞི་ལ

བསྡད་ས་དང་ཟ་ས་དེ་ཚོ་ཡག་ཡག་པོ་ཡོད་ག་བྱས་ན་དེ་ཁོ་རང་ཚོའི་མཐུན་འབྲེལ་དང་ག་རེ་ཐོག་ནས་ཡང་དེ་ཡར་རྒྱས་འགྲོ་དགོས་བ་ལ། ལགས་སོ་ད་ཟོམ་འདི་ལགས་ད་ད་ལྟ་ནས་འདི། ངས་ཀྱི་འདི་གཅིག་ད་ལྟ་འདིའི་རྗེས་ལ་ད་ལྟ་ད་མ་འོངས་པར་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ད་ལྟ་བོད་པའི་ཀྱི་རུ་ཁག་འདིའི་གཅིག་སླར་ཡང་ད་ལྟ་ཁོ་ནི་ཧྥ་ནང་ལོགས་ལ་མཉམ་ཞུགས་བྱེད་སྐོར་འདིའི་སྐོར་ད་ལྟ་མུ་མཐུད་བཀའ་འདྲི་ཞུ་རྒྱུ་ཡིན་ད་ལྟ་ཁྱེད་རང་གིས་ལན་འདི་གནང་བའི་ནང་ལོགས་ལ་ཐོངས་མཆན་ད་རྒྱ་གར་ནས་ཡ་རྩེད་འགྲན་པ་ཁག་གཅིག་ལ་ཐོངས་མཆན་བི་ཛ་མ་རག་བའི་དཀའ་ངལ་གཅིག་འཕྲད་ཡོད་གསུང་གི་འདུག་འདིའི་ཐོག་ལ་ཞིབ་ཕྲ་ཏོག་ཙམ་ཅིག་གསུང་རོགས་གནང་ཨ་ནི། གཅིག། མ་གིར་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་ངོས་ནས་རེད་ཡང་རྩེད་འགྲན་ནང་ལོགས་མཉམ་ཞུགས་གནང་མཁན་ཚོས་ཀྱིས་འདི་འདྲའི་གི་ཚོད་དཔག་སྔོན་དཔག་བྱས་ཡོད་ན་ད་ཐོངས་མཆན་བི་ཛ་རག་གི་རེད་རག་སྲིད་ཀྱི་རེད་མ་རེད་འདི་འདྲའི་དཀའ་ངལ་འདི་དེ་སྔ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོ་ནི་ཧྥ་ཐེངས་དང་པོ་ལོན་ཌོན་ལ་མཉམ་ཞུགས་བྱས་པའི་སྐབས་སུ་སྐབས་དེ་དུས་འདི་འདྲའི་དཀའ་ངལ་འཕྲད་ཡོད་ན། རེད་རེད་ད་འདི་ངེད་ཀྱི་རྒྱབ་ལྗོངས་ལས་ཀྱི་རོགས་ད background དེ་ཞེ་དྲག་ཅིག་ང་ཧ་གོ་མེད་དེ་ཡིན་ན་ཡང་ང་རང་ཚོའི་རྩེད་རིགས་པ་རྒྱ་གར་ནས་ཕེབས་མཁན་བཅུ་གསུམ་དེ་དེ་ནས་ཕ་གིར་རྒྱ་གར་ལ་སྦྱོང་བརྡར་བྱེད་ཆེད་ཕལ་ཆེར་ཟླ་བ་གཅིག་ཅིག་འགྲོ་གི་རེད
དེ་ཡིན་དུས་ཀ་ད་དེ་ནས་བདུན་ཕྲག་གཉིས་གསུམ་ཞིག་གི་སྔོན་ལ་དེ་ནས་ཁོ་རང་ཚོ་གི

ཕྱི་ཟླ་བདུན་པའི་གི་ཏ་རིག་སུམ་ཅུ་སོ་གཅིག་ལ་རག་རེད། ཨ་ནི་ང་ཚོ་ཀོ་ནི་ཧྥ་རྩེད་འགྲན་འགོ་བཙུགས་ཡག་དེ་ཏ་རིག་བཞི་ནས་འགོ་བཙུགས་དགོས་རེད། ད་དུས་ཚོད་དཔེ་མ་སྲིད་ཉུང་ཉུང་ཅིག་ཡོད་འདུག་སྐབས་དེ་ལ། དེ་ནས་དེ་དཀའ་ལས་མང་པོ་ཅིག་འཕྲད་རེད་དེ་ནས་བི་ཟ་རག་ཚར་ནས་ཐོངས་མཆན་རག་ཚར་ནས། ཡང་ད་ང་ཚོའི་རྩེད་མོ་རྩེད་རིགས་པ་བཅུ་གསུམ་རྒྱ་གར་ནས་ཕེབས་མཁན་དེ་ཚོ་ནང་ནས་དེ་ནས་པོར་ཏུ་གྷལ་ལ་ཕེབས་མཁན།

ལགས་སོ། ད་ལྟ་ད་བསོད་ནམས་དབང་རྒྱལ་ལགས་ཀྱིས་ད་ཐོངས་མཆན་བི་ཛ་མ་རག་བའི་རྐྱེན་གྱིས་ད་རེས་རྩེད་འབྲས་དེ་ལ་དོ་ཕོག་ཅིག་ཕྱིན་ཡོད་པ་གཅིག་ངོས་འཛིན་གནང་གི་འདུག་ད་ད་ཞི་བ་ལགས་ལ་འདི་བཀའ་འདྲི་ཞུ་ཡི་ཡིན་ད་ཁྱེད་རང་ཚོ་མ་གིར་དང་པོ་སྦྱོང་བརྡར་བྱས་པའི་སྐབས་སུ་རྩེད་འགྲན་པ་ཚང་མས་ཀྱི་དེ་འདྲས་དེ་འདྲས་རྩེད་ཀྱི་ཡིན་ཁྱེད་རང་ཀོ་ལི་སྤོ་ལོ་ཡར་བླུག་མཁན་ཡིན་ལ་ད་གྲ་སྒྲིག་མང་པོ་ཅིག་བྱས་ཡོད་རེད་ཐབས་ཇུས་ཅིག་བཏིང་ཡོད་རེད་ད་ད་ཕ་གིར་ད་ཐང་དེ་ལ་དངོས་སུ་རྩེད་དུས་རྩེད་འགྲན་པ་ཁག་ཅིག་ལ་ཐོངས་མཆན་བི་ཛ་མ་རག་བའི་དཀའ་ངལ་འཕྲད་དུས་རྩེད་མཁན་ཚང་མ་ནང་ལོགས་ལ་འགྱུར་བ་ཆེན་པོ་ཅིག་ཕྱིན་ཡོང་དུས་འདི་གིས་ཡང་ད་རེའི་རྐང་རྩེད་སྤོ་ལོའི་དེ་ཕམ་ཉེས་འགྲོ་དགོས་ཡས་ཀྱི་དོ་ཕོག་ཆེ་ཤོས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན། ཨམ།
འདི་ད་ལབ་དཀའ་ལས་ཁག་པོ་ག་ཅི་ཡིན་ལབ་ན་ཚང་མ་རྩེད་མཁན་ཡག་པོ་ཡོད་ར་ད་ཚང་མ་སུ་རྩེད་ན་མི་སུ་ཡིན་ན་ཚང་མ་གཅིག་པ་གཅིག་རྐྱང་རྩེད་ཐུབ་བསམ་གི་འདུག་ཉེས་ཡོད་མི་འདི་ག་ཁ་ལག་དང་ལོ་ཆུང་བ་ཡིན་ན་ཆེ་བ་ཡིན་ན་དཀྱིལ་མ་ཡིན་ན་ག་རེ་ཡིན་ན་ཡང་ཚང་མ་རྩེད་མཁན་དཔེ་ཡག་པོ་རེད་ཚང་མ་བདམས་ནས

རེད་རེད་རེད་དང་པོ་ཁྱེད་ཀྱིས་དྲི་བ་གནང་བ་ནང་བཞིན་ད་རྩེད་མོ་རྩེད་རིག་པ་ཞི་བ་གིས་ཁོ་རང་གི་མཐོང་སྟངས་ལ་དཀའ་ངལ་ཞེ་དྲག་ཡོད་རྒྱུ་མ་རེད་དེ་ཡིན་ན་ཡང་ང་ཚོ་རྒྱབ་ནས་ལས་ཀ་བྱེད་ཡོང་དུས་སྐབས་དུས། རྩེད་མོ་རྩེད་རིག་པ་དེ་མཉམ་དུ་ཡོད་པ་དེ་དཔེ་མ་སྲིད་གལ་ཆེན་པོ་ཆགས་བསྡད་རེད་བ་སོ་ད་ཐོངས་མཆན་མ་རག་དེ་ནས་རྗེས་ལུས་ཐེབས་དེ་ནས་བྱེད་ཡོང་དུས་སྐབས་དེ་ནས་མཉམ་དུ་རྩེད་མོ་རྩེ་དེ་གོ་སྐབས་དེ་མ་རག་དུས་སྐབས་དུས་དེ་ནས་ཐང་འདི་ལ་དཔེ་མ་སྲིད་ཁྱད་པར་ཤོར་འགྲོ་གི་རེད་བསམ་གི་འདུག་ང། ཏོས་ཉམས་མྱོང་ཅིག་ཡོད་དེ་ནི་འདི་འདི་གཅིག་བྱས་དེ་ནི་གཉིས་པ་དེ། དེ་ནི་ད་དཔལ་འབྱོར་གྱི་དཀའ་ངལ་རེད། དེ་ནི་ང་རང་ཚོའི་བོད་རྒྱལ་ཡོངས་རྩེད་ཚོགས་པའི་དབུས། རིན་ཆེན་ལགས་ཀྱིས་དེ་ནི་ད་ག་རེ་དགོས། དམིགས་ཡུལ་གཙོ་བོ་དེ་དེ་ནི་རྒྱ་གར་ལ་བཞུགས་མཁན་མི་བཅུ་གསུམ་དེ་ད་གནམ་གྲུ་ཀྲིག་ཀར་བཏོག་བྱས་དེ་ནི་ཚུར་ཕྱིའི་རྒྱལ་ཁབ་ལ་ཕེབས་འོང་བ། དེ་ནི་ད། ཐོངས་མཆན་དེ་རྗེས་ལུས་ཐེབས། དེ་ནི་གནམ་གྲུ་ཀྲིག་ཀར་དེ་གོང་དེ་ཡར་འཕར། དེ་ནི་བྱེད་དུས་སྐབས་དུས་དེ་ནས་ད་བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་ལ་དངུལ་ཞེ་དྲག་ཅིག་མེད། དེ་ཚོ་ཚང་མ་གནས་སྟངས་བལྟས་བྱས་དེ་ནི་ཁོང་གི་ཅིག་ད་བླ་མ་བླ་ཆེན་ཡིན་ན་རེད་ཚོང་པ་ཡིན་ན་རེད་དེ་ཚོ་ཚང་མ་ལ་འབྲེལ་བ་བྱས་བྱས་བྱས་བྱས་དེ་ནི་མི་གཅིག་གཅིག་ལ་སྦྱིན་བདག་དང་བས་བྱས་བྱས་ཨ་ནི་ད་ཕལ་ཆེར་དངུལ་ཁྲ་ལེ་ཁྲུང་པ་ཅིག་གསོག་བྱས་དེ་ནི་གནམ་གྲུ་ཀྲིག་ཀར་དང་དེ་ཚོ་ག་ཅིག་འགྲོ་སོང་ཕལ་ཆེར་འགྲིག་འགྲོ་རྒྱུ་རེད་བསམ་གི་འདུག་ངའི་བསམ་པ། ཡིན་ན་ཡང་ད་ང་ཚོ་ཕྱིའི་གི་རྒྱལ་ཁབ་ནས་རྩེད་མོ་རྩེད་རིག་པ་མང་པོ་ཅིག་ཕེབས་བསྡད་ཡོད་རེད། དེ་ནས་ཁོ་རང་ཚོ་གི་ད་བསྡད་ས་དང་ཟ་ས་དང་དེ་ཚོ་ཚང་མ་དེ་ནས་ང་རང་ཚོའི་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་གི་རྒྱལ་སྤྱིའི་གི་ཅིག་ང་ཚོའི་འགན་འཁུར་བ་ཁ་ཤས་ཅིག་གི་ཐུག་བྱས་བྱས་དེ་ནས་དེ་ལ་གདོང་ལེན་བྱེད་དགོས་འདུག་དེ་ནས་ང་རང་ཚོའི་ཁེ་ན་ཌ་ས་ནས་ཡིན་ན་ང་རང་ཚོའི་གི་དངུལ་བསྡུ་རུབ་བྱས་གི་ལས་འགུལ་ཅིག་སྤེལ་དེ་ནས་ཕ་གིའི་ཨ་རི་ཡིན་ན་དངུལ་བསྡུ་རུབ་བྱས་ལས་འགུལ་ཅིག་སྤེལ་ཡུ་རོབ་ཡིན་ན་ང་རང་ཚོའི་ཀརྨ་ཆོས་གྲུབ་ལགས་དངུལ་བསྡུ་རུབ་བྱས་ཀྱི་ལས་འགུལ་ཅིག་སྤེལ་བྱས་ནས། དེ་ནི Belgium ཡིན་དུས་སྐབས་དུས་ཏོག་ཙམ་ལས་སླ་པོ་འགྲོ་བ་ཅིག་ཆགས་སོང་ག་ཅི་ལབ་ན་བོད་རིགས་མང་པོ་ཅིག་ཡོད་རེད་བ་ལ། དེ་ཡིན་དུས་སྐབས་དུས་དེ་ནི་བོད་རིགས་མང་པོ་ཅིག་ཡོད་དུས་སྐབས་དུས་དེ་ནི་མི་མང་གིས་ཡང་དག་པར་རྒྱབ་སྐྱོར་གནང་སོང། དེ་ནི་འདི་དཔེ་གཏམ་བཟང་ཅིག་རེད་ཡིན་ན་ཡང Lisbon ལ་སླེབས་ཡོང་དུས་སྐབས་དུས་ད་བོད་རིགས་ཞེ་དྲག་ཅིག་མེད་པ་བྱས་རེད་བ་ཨ་ནི་རྒྱབ་སྐྱོར་ཚོགས་པ་ཞེ་དྲག་ཅིག་མེད་པ་བྱས་ཡོང་དུས་སྐབས་དུས་དེ་ནི་ང་རང་ཚོ་གིས་ད

ཡང་མར་འབྲེལ་བ་བྱས་བྱས་དེ་ནས་གང་ལྟར་མང་ལྟར་ལིས་བིན་བར་དུ་ད་ཞི་བ་ལགས་ཀྱིས་གསུང་གི་ཡོད་ཀྱི་རེད་ཁོ་རང་ཚོ་གི་རྩེད་མོ་རྩེད་མཁན་གྱི་ཉམས་མྱོང་དེ་ཚོ་ཕལ་ཆེར་ཞེ་ལགས་དང་ད་སྡོད་ས་དེ་ཏོག་ཙམ་སྐྱོ་པོ་ཆགས་ཀྱི་ཡོད་རེད་ག་ཅི་ལབ་ན་ང་རང་ཚོའི་ལིས་བིན་ས་ཆ་དེ་ལ་འགྲོ་སོང་ཆེན་པོ་ཡོང་བྱས་དེ་ནས་ང་ཚོ་ང་ཚོ་ལ་དངུལ་མེད་པ་བྱས་དེ་ནས་ང་ཚོའི་དོན་གཅོད་ལ་ཕ་གིའི་རིག་འཛིན་ལགས་དེ་ནས་ཕ་གིའི་ས་ནས་ཡུ་རོབ་ནས་འབྲེལ་བ་བྱས་བྱས

ད་ང་ཚོ་གི Tibet Support Group དང་དོན་གཅོད་ཀྱི་ཐོག་ནས་དེ་ནི་གྲ་སྒྲིག་གནང་བ་རེད་ད་འདི་ཡག་པོ་བྱུང་སོང་འདི་མེད་ཀ་བྱས་ན་དེ་ནི་ད་ཡང་བསྐྱར་ཡང་འགྲོ་སོང་དེ་ཆེན་པོ་ཆགས་ཀྱི་རེད་བ་ལ་ཨ་ནི Airbnb ཡང་གཞན་པ་ས་གནས་དེ་ཚོ་གླ Motel དེ་ཚོ་གླ་དེ་འདྲ་བྱས་ན་དེ་ནི་རྩ་ནས་རང་འགྲོ་སོང་དེ་ང་ཚོ་གི་གཏང་ཐུབ་ས་མ་རེད་དཀའ་ངལ་མང་པོ་སྤྲད་སོང། ལའོ། ད་ལྟ་བསོད་ནམས་དབང་རྒྱལ་ལགས་ཀྱིས་ད་ལྟ་དཀའ་ངལ་གདོང་ལེན་མང་པོ་བྱས་ཅིག་སྐོར་ལ་དེ་འདྲས་སུ་ངོ་སྤྲོད་གནང་སོང་གཙོ་བོ་གཅིག་གཅིག་ད་དཔལ་འབྱོར་དང་མཐུན་འགྱུར་ཆགས་བསྡད་འདུག་ཨ། འདི་ཞུ་དུས་ཙམ་ལ་ད་ད་ལྟ་ད་རེས་ཀྱི་ཀོ་ནི་ཧྥ་ཨེ་ཤི་ཡའི་གི་རྩེད་འགྲན་འདི་ཨ། ཕ་གི་པོ་ཅུ་ཀལ་ལ་འཚོགས་རྒྱུ་ཡོད་པ་ཐག་ཆོད་འདི་ཟླ་བ་མང་པོའི་གོང་ནས་ཅིག་མཁྱེན་འདུག་གོ་རེད་བོད་པའི་གི་རུ་ཁག་འདི་མཉམ་ཞུགས་གནང་ཡ་འདི་ཡང་མཁྱེན་འདུག་གོ་རེད། འདི་ཚོ་གནས་ཚུལ་མང་པོ་ཅིག་མཁྱེན་གྱི་ཡོད་དུས་འདི་འདྲའི་གི་གྲ་སྒྲིག་འདི་སྔོན་ཚུད་ནས་མ་ཡོང་ཡ་འདི། ད་རྒྱུ་རྐྱེན་ཡང་ག་རེ་གཅིག་ལ་ཐུག་གི་ཡོད་ན་དཔལ་འབྱོར་རང་ཡིན་ན་འདི་མ་ཡིན་པའི་ཡང་གཞན་པ་དེ་འདྲ་ཡོད་ན། རེད་རེད་རེད་ད་ང་རང་ཚོ་རེ་བ་བྱེད་འགའ་བྱེད་ན་སྔོན་མ་ང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་ཉིས་སྟོང་གཅིག་བར་དུ་མཉམ་ཞུགས་གནང་བསྡད་དུས་སྐབས་དེ་ལ་དེ་ནས་གོ་སྒྲིག་མཁན་ཨིན་ཇི་རེད་དངུལ་བསྡུ་རུབ་བྱེད་མཁན་ཨིན་ཇི་རེད་དེ་ནས་ཡང་མ་ལག་ལེན་བསྟར་མཁན་ཨིན་ཇི་ཆགས་བསྡད་རེད་ཡིན་ན་ཡང་ཉིས་སྟོང་བཅུ་དྲུག་ནས་དེ་ནས་ང་རང་ཚོ་ཅིག་རྩེད་མོ་རྩེ་མཁན་ཟུར་པ་དེ་ཚོ་ཡར་ཅིག་མཉམ་དུ་ཅིག་རུབ་བྱས་དེ་ནི་ང་རང་ཚོ་གིས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་ལ་རོགས་པ་བྱེད་དགོས་འདུག་ད་ནི་ང་རང་ཚོ་ཐག་བཅད་བྱས་དེ་ནི་ང་ཚོ་ལས་འགུལ་མང་པོ་ཅིག་སྤེལ་བ་རེད་ད་ནི་ང་ཚོ་ཐེངས་དང་པོ་ཉིས་སྟོང་བཅུ་དྲུག་ལ Toronto ལ GCM རྒྱལ་ཡུམ་ཆེན་མོ་ང་ཚོ་དེ་འདྲས་ཞུ་བྱས་དེ་ནི་མ་ཡང་དངུལ་བསྡུ་རུབ་དེ་འདྲས་བྱས་བྱས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་ལ་ཡར་ཕུལ་ཨ་ནི་གཉིས་པ་དེ New York New Jersey ལ་དེ་འདྲས་བྱས་ནས་དེ་ནི་དཔལ་འབྱོར་གྱི་ཅིག་ལས་འགུལ་མང་པོ་ཅིག་སྤེལ་བྱས། དེ་ནས་ཉིས་སྟོང་བཅོ་བརྒྱད་ཀྱི་ཀོ་ནི་ཧྥ་དེ་དཔེ་མི་སྲིད་ཚགས་ཚུད་པོ་དང་ཡག་པོ་ཆགས་རེད། ཨ་དེ་དུས་ཡང་ང་ཚོའི་བཙན་བྱོལ་གཞུང་ཡིན་ན་རེད། དེ་ནས་མང་པོ་ཅིག་གིས་རོགས་པ་གནང་ཡིན་ས་ཡོད། ཡིན་ན་ད་ད་ལན་དེ་དུས་ཀྱི་ང་ཚོའི་གི་ཡང་མ་ཞིབ་འཇུག་བྱས་བྱས་མ་འོངས་པ་ཉིས་སྟོང་ཉི་ཤུ་རྩ་ལྔ་ལ་དེ་ནས་ང་ཚོའི་གི་རྩེད་མོ་རྩེད་རིགས་པ་ལ་ང་ཚོ་ག་འདྲ་ཅིག་རྒྱབ་སྐྱོར་བྱེད་དགོས་འདུག་ཟེར་ནི་བོད་ཀྱི་སླད་དུ་གི་དང་ང་ཚོ་ག་འདྲ་ཅིག་ནི་ཅིག་ལས་རིམ་དང་མཛད་རིམ་བཟོ་འབྲི་དགོས་འདུག་ཟེར་རེད་ད་དེ་ཚོ་ཚང་མ་ད lessons learned ལ་ནི་དེ་རིང་ད་ལན་གི

ཨམ། དེ་ང་ད་ད་ལྟ་ལོ་བཅུ་གཅིག་རེད་ཁྱེད་བཀའ་ཉན་འདྲ་པོ་ཞེ་དྲག་ཞེ་དྲག་ག་རེ་ལབ་ད་ཞེ་དྲག་ཐེ་མ་ཁ་ཟིན་ལབ་ད་ང་ད་དེ་འདྲས་ཅིག་ཡོད་ན་འགྲིག་པ་ད་རྐང་རྩེད་སྤོ་ལོ་རྐང་རྩེད་སྤོ་ལོ་ཡོད་ན་ད་ང་ཁ་ལག་མེད་ན་འགྲིག་པ་ད་ནམ་རྒྱུན་ཡར་ཆུང་དུས་སྐབས་སུ་ནས་རྐང་རྩེད་སྤོ་ལོ་མེད་དུས་ང་ཁ་ལག་ཉི་མ་གང་ཚ་རྐང་རྩེད་སྤོ་ལོ་རྩེ་ན་འགྲིག་པ་ཁ་ལག་མེད་ན་འགྲིག་ཡིན་ནས་དེ་འདྲས་ཨམ་ད་ཁོང་ཚོ་ཨམ་ད་ག་རེ་ལབ་ད། ཁོང་ཚོ TNSA ཡོད་ར་ཁོང་ཚོ་ཁོང་ཚོ་དཔེ་དཀའ་ལས་རྒྱག་ཡོད་རེད་ད་ག་རེ་ཡིན་ན་དཔལ་འབྱོར་ཁོང་ཚོ་དཀའ་ལས་ཡོད་རེད་འདི་ད་ངས་ཧ་གོ་རེད་དཔལ་འབྱོར་ཚང་མ་དཀའ་ལས་ཡོད་རེད་འོན་ཏེ་ད་སྡོད་ས་འདི་འདི་རེད་ཡིན་ནས་ང་ཚོ་དཔེ་སྐྱིད་པོ་བྱུང་སོང་དཔེ་ཡང་འོན་ཏེ་ཚང་མ་མཉམ་དུ་བསྡད་ཡོད་ར་ས་ཆ་གཅིག་ལ་ཚང་མ་མཉམ་དུ་བསྡད་ད་ཕར་ཚུར་ཁྱི་དེ་འགྲོ་ཞེས་གྲོགས་པོ་འགྲོ་འདི་འདྲ་བྱས་ནས་དཔེ་སྐྱིད་པོ་བྱུང་ཡིན་ནས་དཀའ་ལས་ང་རང་ཚོ་ལ་དཀའ་ལས་འདྲ་པོ་འཕྲད་མ་སོང་ཁོང་ཚོ་ད་དཀའ་ལས་འཕྲད་ཡོང་བ་ངས་ཧ་གོ་ཡོད། ཨམ་ཞེ་དྲག་བཀའ་དྲིན་ཆེན་པོ་རེད་ད་རིན་ཆེན་ཡིན་ན་རེད Coach རམ་པ་ཡིན་ན་རེད་ག་རེད Coach མགོན་པོ་ཡིན་ན་རེད་ད TNSA Chapter ག་རེད Toronto ཁོང་ཚོ་ཡོད་ར་ད་ཨ་རི་འམ Europe ཁོ་ག་ས་ཡིན་ན་རེད་ཚང་མ་བཀའ་དྲིན་ཆེན་པོ་རེད་ཁོང་ཚོ་ཞེ་དྲག་དཀའ་ལས་བརྒྱབ་ཡོད་རེད་ཐུགས་རྗེ་གནང། ལགས་འོང་ད་ལྟ་ཞི་བ་ལགས་ལ་ངའི་ཞོར་དེ་ལ་དྲི་བ་གཅིག་དེ་ད་ལྟ་ཞི་བ་ལགས་ཡིན་ན་གོང་དུ་ངས་ངོ་སྤྲོད་བྱས་པ་ནང་བཞིན་རེད་ད་རེས་བོད་རྒྱལ་ཡོངས་ད་རྐང་རྩེད་རུ་ཁག་ནང་ལོག་ལ་ལོ་ན་ཆུང་ཤོས་ལོ་བཅོ་བརྒྱད་ཁྱེད་རང་ཆགས་བསྡད་ཀྱི་འདུག་གཞི་རྩའི་གི་སྤྱི་ཡོངས་ནས་རྐང་རྩེད་སྤོ་ལོའི་གི་འགྲན་རྩེད་ནང་ལོགས་ལ་ཅིག་ད་ལོ་བཅོ་བརྒྱད་འདིའི་ཆུང་ཆུང་ཅིག་ལ་ངོས་འཛིན་བྱས་དེ་གོ་རེད་མ་འོངས་པར་ད་ཅིག་ཁྱེད་རང་རྐང་རྩེད་སྤོ་ལོའི་གི་ད་འགྲན་རྩེད་འདི་ལྟ་བུ་ད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ད་ད Kurdistan ད་ཨི་རག་གི་རང་སྐྱོང་མངའ་ཁུལ་ཅིག་ནང་ལོ་དེ་འདྲ་རྩེད་ཀྱི་ཐག་གཅོད་པ་རེད་ཁྱེད་རང་འདི་ནང་ལ་མཉམ་ཞུགས་གནང་གི་ཡོད་ན་ཨ་ནི་ཅིག་མ་འོངས་པར་ཁྱེད་རང་རྐང་རྩེད་སྤོ་ལོ་འདི་མི་ཚེའི་མདུན་ལམ་ད་སོ་སོའི་གི་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Profession ཅིག་ལ་གཟིགས་གནང་གི་ཡོད།

རུ་ཁག་གཉིས་གསུམ་བྱས་དེ་ནས་སླེབས་ཐུབ་མ་སོང་བ་དེ་ཡིན་དུས་དེ་ནས་ང་ཚོས་བོད་བྱས། དེ་ནས་ང་ཚོས Hmong FC བྱས་དེ་ནས་ཏཱ་ལིམ Tamil Eelam ཁོ་རང་ཚོ་མཉམ་ཞུགས་བྱས་ཡོད་དུས་དེ་ནས་ད་ང་རང་ཚོས་ཞུགས་བྱས་དེ་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལ World Cup ལ་མཉམ་ཞུགས་གནང་གི་རེད་དེ་ནས་དེ་གོང་ལ་ཡང་ག་རེ་ཞུ་ཉེ་གྲོགས་སུ་ལ་ན་བྱིས་པ་འདྲ་བོ་ལོ་གཞོན་པ་དེ་ནས་ང་རང་ཚོ Toronto ཡིན་ན་རེད Europe ཡིན་ན་རེད་ཨ་རི་ཡིན་ན་རེད་དེ་ཚོའི་སྐོར་ལ་ང་ཚོས་དཔེ་ཞུགས་བྱས་ཡོད་དུས་བྱིས་པ་འདྲ་བོ་ཅིག་ང་ཅིག་ན་ཁ་སང་སྔོན་མ་ནས་ལོ་བཅུ་བཞི་བཅོ་ལྔ་ནས་ང་ཚོ་བལྟས་བསྡད་ཡོད། འདི་འདྲའི་ཅིག་ཕོ་གསར་ཅིག་འདུག Australia ལ་འདི་འདྲའི་ཅིག་འདུག་ལབ་ནས་ང་ཚོ་བལྟས་བསྡད་ཡོད་ད་དེ་ནི་ང་རང་ཚོ་གི་ཅིག་རྒྱ་ཆེ་གི་ལས་འགན་གཉིས་པ་གསུམ་པ་འདྲ་བོ་དེ་འདི་ང་རང་ཚོ་ཕྱིའི་རྒྱལ་ཁབ་ལ་དེ་ནི་ང་ཚོ་བོད་རིགས་རྩེད་མོ་རྩེ་མཁན་ཡག་པོ་དང་ཡང་དག་པ་དེ་ཚོ་ཡོང་གི་ཡོད་ན་དེ་ནི་ང་རང་ཚོ་གི་དེ་འདྲ་མ་ཤུགས་རྒྱབ་ཀྱི་གོ་སྐབས་གནང་དགོས་རེད་ཟེར་བ་དེ་གི་ད་ནི་གཉིས་པ་འདྲ་བོ་ཅིག་རེད་ད་ནི་ད་མ་འོངས་པ་ལ་ང་ཚོ་གི་བོད་ཀྱི་རྐང་རྩེད་སྤོ་ལོའི་གི Future ལབ་ཀྱི་རེད་མ་འོངས་པ་དེ་དཔེ་མ་སྲིད་ཡག་པོ་ཡོང་གི་རེད་བསམ་ཏེ་ག་ཅི་ལབ་ན་བྱིས་པ་ད་ད་ལྟ་ཕོ་གསར་བཞི་ལྔ་ཟིག་ཡོད་རེད Fifty Percent བརྒྱ་ཆ་ལྔ་བཅུ་དེ་ད་ལྟ་ལོ་ཉི་ཤུ་རྩ་གཉིས་ཀྱི་མ་བརྡབས་རེད་དེ་ང་ཚོ་རྐང་བཙུགས་ནས་བརྡབས་ཡོད་རེད་ང་ཚོ་ཁ་སང་སྔོན་མ Coach ཡིན་དུས་ག་དོ་ང་ཚོ་སྤྱི་འཐུས་ཚན་རིག་པ་མང་པོ་ཡག་པོ་ཡོད་རེད་ད་ཚང་མ་ཉི་རྩ་དྲུག་རྩ་བདུན་རྩ་བརྒྱད་ཡིན་འདུག་གི་ད་ང་ཚོ་གི་ད་ང་ཚོ་གཞོན་པ་འདི་ཚོ་ལ་ང་ཚོ་དེ་གོ་སྐབས་སྤྲད་དགོས་འདུག་ཁོ་རང་ཚོ་ལ་དེ་བཞིན་གོ་སྐབས་དང་ཉམས་མྱོང་རག་བྱས་ན་ད་ནི་མ་འོངས་པ་ལ་དེ་ཁོ་རང་ཚོ་ཡང་དག་པ་དང་ཤུགས་ཆེ་བ་དང་འཇོག་པ་དེ་ཆགས་ཡ་གི་གོ་སྐབས་མང་ང་ཡོད་རེད་བསམས་ནས་དེ་བྱས་ནས་དེ་ནི་ང་ཚོ་རྐང་བཙུགས་ནས་འཆར་གཞི་བཏིང་བྱས་ནས་དེ་ནི་ང་ཚོ་སྤྱི་འཐུས་ཚན་རིག་པ་མང་པོ་ཞིག་ལོ་གཞོན་པ་ཉན་བྱས་པ་ཡིན།

རེད་རེད་རེད། དེ་ནི་ང་ཚོའི་སྐུ་ངོ་རིག་འཛིན་ལགས་ཁོང་ཕར་སྦེལ་ཇམ་གྱི་དོན་གཅོད་མོ་རང་གི་ད་ཕར་འབྲེལ་བ་བྱས་བྱས་དེ་ནི་སྤྱི་ཁྱབ་མཉམ་དུ་ཐུག་ཡ་ད་དེ་ནི་ཁོང་ཡིན་ན་ཅིག་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་མཁན་གྱི་ཅིག་མི་སྣ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་ས་རེད། དེ་ཡིན་ཙང་དེ་ནི་ང་རང་ཚོའི་རུ་ཁག་དེ་ཡིན་ཅིང་མིན་ཅིང་ཕར་ཅིག་ཁོ་རང་ཡར་བཅར་བྱས་མཇལ་བྱས་དེ་ནི་ཅིག་ཚོགས་འདུ་ཅིག་ཚོགས་བྱས་དེ་ནི་ང་ཚོ་བོད་དོན་སྐོར་ལ་ཡང་ཅིག

གསར་བ་འགྲོ་བ་ཡིན་གྱི་འཚོ་བ་ལེགས་ངན་ཁ་ཆེམས་སླ་བ་ད་ལྟ་ད་ལྟ་རྒྱལ་ཁབ་ང་ཚོ་ད་ལྟ་རྒྱལ་ཁབ་བས་ཡོད་མ་རེད་འདི་དཀའ་ལས་ཁག་པོ་རེད་ང་ཚོ་དཔལ་འབྱོར་དཔལ་འབྱོར་ཚང་མ་དཀའ་ལས་ཁག་པོ་རེད་གལ་སྲིད་དཔལ་འབྱོར་དེ་ཡོད་ན་ད་དཔེ་ཤ་རོ་དེ་ཡོད་ན་ཡག་པོ་ཡོད་བསམ་གོ་ལེ་ཡིན་ན་ཡང་འོན་ཏེ་དཔེ་ཀ་ཁོ་པ་ད་ངས་ད་ག་དཔལ་འབྱོར་དཔེ་ཤ་ཡོད་ན་ལོག་ན་ཨ་ནི་ཡག་པོ་ཡག་པོ་ཡོད་མ་བསམ་གོ་ལེ་ཡའོ་ཡིན་ན་ང་ཚོ་ད་ཚང་མ་ད་གལ་སྲིད་ད་ད་ལྟ་ངས་ད་འདི་ད་འདི་ལ་རྒྱོ་རོ་ཡིན་ན་ད་ང་ཚོ་ད Tournament འགྲོ་རྩེ་གར་འགྲོ་ན་དེ་སྔོན་ལ་ཚང་མ་མཉམ་དུ་ཚོགས་པ་ཚང་མ་མཉམ་དུ་འཛོམས་ནས་སྦྱོང་བརྡར་དེ་མང་ཆེ་ན་འོན་ཏེ་བསམ་དགོས་འོན་ཏེ་ཡག་ཤོས་རེད་བསམ་དགོས་ངེས་ད་ང་ཚོ་རྩེད་ཡས་ན་ཁྱེད་ཚོ་དེ Tournament དུ་རྩེད་ཡས་ན། ལགས་འོ་ན་ད་ད་རེས་དུས་ཚོད་རྐྱེན་པས་ང་ཚོའི་གི་གླེང་མོལ་གི་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ད་ལྟ་ང་ཚོའི་གི་གླེང་མོལ་གི་བཀའ་མོལ་ཞུ་ཡུལ་དེ་བསོད་ནམས་དབང་རྒྱལ་ལགས་དང་ད་རེས་གི་རྐང་རྩེད་སྤོ་ལོའི་རྩེད་འགྲན་རུ་ཁག་ནང་ལོགས་མཉམ་ཞུགས་གནང་མཁན་ཞི་བ་འདུལ་ལགས་ཡིན་ད་རེས་ད་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་གི་རུ་ཁག་དེ་ཕྱི་ལོ་ཉིས་སྟོང་ཉི། རྩ་བཞི་ལོར་ཁཱ་ཛཱ་ཀི་སི་ཐན་ནང་ལོགས་ལ་དེ་འདྲས་ད་ཀོ་ནི་ཧྥ་གི་རྩེད་འགྲན་ནང་དེ་འདྲས་མཉམ་ཞུགས་གནང་ཡས་རེད་རྣམ་པ་ཚོ་ང་ཚོ་ལེ་ཚན་གསན་པ་ཐུགས་རྗེ་གནང་རྣམ་པ་གཉིས་ང་ཚོ་ལེ་ཚན་ནང་ཕེབས་པ་ཡ་ཐུགས་རྗེ་གནང། ཐུགས་ཆེ། ཐུགས་ཆེ་ཚང་མ། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་གཉིས་ནས་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་གཏན་འབེབས་ཐུབ་པ་དེས་མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་གནང་སྟངས་སོགས་ཀྱི་དཀའ་ངལ་ལ་གདོང་ལེན་གནང་ཕྱོགས་ཁ་ཇེ་གསལ་དུ་བཏང་ཡོད་པའི་སྐོར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་འདི་གར་རླུང་འཕྲིན་ཁང་ལ་གསལ་སྟོན་གནང་འདུག་ཉེ་བའི་ཆར་སྤྱི་ཟླ་བརྒྱད་པའི་ཚེས་བདུན་ནས་བཅུ་གཅིག་བར་རྒྱ་གར་རྒྱལ་ས་ལྡི་ལིར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་ཇུས་དང་བོད་དོན་ཞུ་སྐུལ་ལས་དོན་གནང་ཕྱོགས་ཀྱི་ཚོགས་འདུ་སྐོང་ཚོགས་གནང་སྟེ་རྒྱ་གར་གྱི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་དང་ཆབ་སྲིད་བློ་འདོན་པ། རྒྱ་གར་ཕྱི་སྲིད་དྲུང་ཆེ་ཟུར་པ་དང་ཆེད་ལས་མི་སྣ་སོགས་གདན་ཞུས་ཀྱིས་བོད་དོན་གོ་རྟོགས་སྤེལ་གནང་རེས་དང་རྒྱུས་ལོན་གནང་རེས་སོགས་ཀྱི་ཐོག་ནས་སྤྱི་འཐུས་ནང་ཁུལ་ལའང་ཚོགས་ཆུང་ཆ་བགོས་ཀྱིས་ལག་ལེན་བསྟར་ཕྱོགས་གོ་བསྡུར། སྙན་ཐོ་ཁག་ཁ་ཤས་བཏོན་ཡོད་པ་དང་འབྲེལ། མཐའ་དོན་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་སྤྱི་འཐུས་རྒྱུན་ལས་ཀྱིས་གཏན་ལ་ཕབ་སྟེ་ཚོགས་འདུ་དེར་ཡོངས་བསྒྲགས་གནང་བ་དེ་གྲོས་ཚོགས་ཀྱི་ལས་དོན་གནང་ཕྱོགས་ཁ་གསལ་བོ་དང་མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་ལ་སྐུ་ངལ་འཕྲད་སྐབས་གདོང་ལེན་གནང་ཕྱོགས་ཁ་ཇེ་གསལ་དུ་གྱུར་ཡོད་པ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། རྡོ་རྗེ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་བརྒྱད་པའི་ཚེས་བཅུ་དྲུག་དང་བཅུ་བདུན་གཉིས་རིང་རྡོར་གླིང་ས་གནས་འགོ་འཛིན་གསར་རྙིང་བར་ལས་ཁུར་རྩིས་སྤྲོད་རྩིས་ལེན་གནང་བ་དང། སྤྲོད་དཔང་ཀ་སྦུག་ས་གནས་འགོ་འཛིན་ཀརྨ་དགེ་ལེགས་ལགས་གཙོ་བཞུགས་ཐོག་རྡོ་རྗེ་གླིང་ཁུལ་གྱི་ས་གནས་འགོ་འཛིན་གསར་རྙིང་འདན་མ་ཚང་པད་མ་ཚེ་རིང་ལགས་དང་ཕུན་ཚོགས་སྟོབས་རྒྱལ་ལགས་གཉིས་བར་ཞུ་ངེས་རྩིས་སྤྲོད་ཀྱི་མཛད་སྒོ་ཚོགས་གནང་འདུག། ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་ཨ་རིའི་མཁའ་དབྱིངས་ལས་གཞི་ཁག་ལ་ཕྱིའི་རྒྱལ་ཁབ་ཀྱིས་བར་འཛུལ་བྱས་ཏེ་ཞིབ་འཇུག་དང་ཚོང་ལས་ཀྱི་གསང་བ་རྐུ་འཁྱེར་བྱ་རྒྱུའི་ཉེན་ཁ་ཆེན་པོ་ཡོད་པར་བརྟེན་ཨ་རིའི་མཁའ་དབྱིངས་ལས་གཞི་ཁག་ལ་དགོས་ངེས་ཀྱི་སྲུང་སྐྱོབ་གནང་དགོས་པའི་ཉེན་བརྡ་བཏང་གནང་འདུག། ཕྱི་ཕྱོགས་ཀྱི་སོ་ཉུལ་ལས་དོན་བཀག་འགོག་གདོང་ལེན་གནང་མཁན་ཨ་མི་རི་ཀའི་གསང་བའི་ལས་བྱེད་པས་རོའི་ཏེར་གསར་ལས་ཁང་ལ་གསུངས་ན། འཕེལ་རྒྱས་ཆེན་པོས་འགྲོ་བཞིན་པའི་ཨ་མི་རི་ཀའི་དཔལ་འབྱོར་ལ་ཕྱི་ཕྱོགས་ནས་ཉེན་ཚབས་ཆེན་པོ་ཡོད་པ་དང་སོ་མྱུལ་བྱེད་མཁན་གཙོ་བོ་རྒྱ་ནག་དང་ར་ཤི་ཡ་གཉིས་ཡིན་པར་ངོས་འཛིན་གནང་འདུག་རྒྱ་ནག་དང་ར་ཤི་ཡ་གཙོས་པའི་གསང་བའི་ལས་ཁུངས་ཆེ་ཁག་གིས་ཨ་མི་རི་ཀའི་ཞིབ་འཇུག་དང་ཚོང་ལས་གསང་བ་རྐུ་འཁྱེར་བྱས་པ་དང་དྲ་རྒྱའི་འཇབ་རྒོལ་བྱས་པ་དང་རྒྱལ་ཁབ་ཁག་གཞན་མཉམ་ཟུང་འབྲེལ་བྱས་རྐྱེན་སོ་སོའི་རྒྱལ་ཁབ་ཀྱི་མཁའ་དབྱིངས་ལས་འཆར་གོང་འཕེལ་གཏོང་འཆར་ཡོད་སྐོར་ཨ་མི་རི་ཀའི་གསང་བའི་ལས་ཁུངས་ཨེཕ་པི་ཨའི་དང་ཨེན་སི་ཨེས་སི་ཞེས་པའི་ཨ་རིའི་རྒྱལ་ཡོངས་ཀྱི་ཕྱི་ཕྱོགས་ཀྱི་སོ་མྱུལ་འགོག་ཐབས་དང་བདེ་འཇགས་ལྟེ་གནས་ཁང། དེ་བཞིན་ཨ་མི་རི་ཀའི་མཁའ་དམག་དཔུང་སྡེའི་དམིགས་བསལ་རྟོག་ཞིབ་ལས་ཁང་བཅས་ཀྱིས་ཕྱི་རྒྱལ་སྒྲིག་འཛུགས་ཁག་ཅིག་གིས་ཨ་རིའི་མཁའ་དབྱིངས་དང་འབྲེལ་བའི་བཟོ་ལས་ཁག་གི་གནས་ཚུལ་རྐུ་འཁྱེར་བྱ་རྒྱུར་གློག་ལམ་དྲ་སྦྲེལ་གྱིས་གཏོར་རྒོལ་དང་གསང་བ་རྐུ་འཁྱེར་བྱ་རྒྱུའི་ཐབས་ཇུས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་གསར་གནས་འགྲེམས་སྤེལ་གནང་འདུག། ཨ་མི་རི་ཀས་རྡུལ་ཕྲན་ནུས་ཤུགས་ཀྱི་ཅ་དངོས་ཁག་རྒྱ་ནག་ལ་ཕྱིར་ཚོང་བྱ་རྒྱུར་བཀག་འགོག་སྟངས་འཛིན་ནན་པོ་བྱེད་བཞིན་ཡོད་འདུག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས